ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་ཆབ་མདོའི་དམག་གི་མཇུག་འབྲས་དང་བོད་རྒྱ་ཕན་ཚུན་ལ་པེ་ཅིང་ལ་བཀའ་མོལ་ཞུ་ཡག་དང་འདིའི་སྔོན་འགྲོའི་གནས་ཚུལ་རེད་ད་ག་ནང་བཞིན་ད་དོན་ཚན་བཅུ་བདུན་ཟེར་ཡག་གི་ཆིངས་ཡིག་འདི་དངོས་སུ

དང་ཨ་ནི་དེ་གཅིག་ཐོག་མའི་དགོངས་པ་དེ་ཆབ་མདོ་རུ་ད་དང་ཨ་ནི་ད་དེ་འདྲ་ཅིག་བྱས་གནང་གི་ཡོད་རེད་སྐབས་དེ་དུས་ཀྱི་ད་དོན་ཚན་བཅུ་བདུན་གྱི་ཆིངས་ཡིག་དེ་མ་བྱུང་གོང་གི་ནི་གནས་སྟངས་དེ་ག་འདྲ་ཅིག་རེད། ལགས་འོང་སྒྲོལ་དཀར་ལགས་ད་ད་ལྟ་དོན་ཚན་བཅུ་བདུན་མ་བྱུང་གོང་གི་ང་ཚོའི་གནས་སྟངས་ལོ་དེ་སྙིང་བསྡུས་མདོར་བསྡུས་ལོ་ཅིག་ཞུས་པ་ཡིན་ན་ད་ཆབ་མདོ་ལ་རྒྱ་ནག་དམར་ཤོག་གི་དྲག་དཔུང་གིས་བཙན་འཛུལ་བྱས་རྗེས་ད་ཆབ་མདོ་ཤོར་རྗེས་བཀའ་བློན་ང་ཕོད་དང་ད་ནི་ཁོང་རང་གི་འོག་ལ་ཡོད་པའི་རིམ་བཞི་ལས་བྱེད་དང་བཅས་པ་ཚང་མ་ལོ་ད་དོ་དམ་གྱི་འོག་ལ་ཆགས་བསྡད་ཡོད་རེད་བ། དེ་འདྲའི་ཆགས་བསྡད་པའི་དུས་རིམ་འདི་ཡི་ནང་ལ་ད། རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ལ་དགུང་ལོ་བཅུ་དྲུག་ལས་སོན་མེད་པ་ཡིན་ན་ཡང་ད་ལུགས་གཉིས་ཀྱི་ཆབ་སྲིད་ཐུགས་འགན་བཞེས་རོགས་གནང་ཟེར་རྒྱལ་བ་རིན་པོ་ཆེ་ཡར་ག་རེ་ཟེར་ན་ཆོས་སྲིད་གཉིས་ཀྱི་སྐུ་དབང་ལྟ་གིར་ཞེས་ཀྱི་གསོལ་འདེབས་ཞུ་ཡག་གི་གནས་ཚུལ་དེ་བྱུང་རེད་བ། ད་དེ་བྱུང་བ་དང་མཉམ་དུ་རྒྱལ་བ་རིན་པོ་ཆེ་གི་ངོས་ནས་བོད་དང་རྒྱ་ནག་གཉིས་ཀྱི་བར་ལ་ཞི་འགྲིག་ཐོག་ནས་ཞི་བའི་ཐོག་ནས་ཐག་གཅོད་བྱེད་དང་གྲོས་བསྡུར་བྱེད་དང་སྐད་ཆ་བྱེད་ཀྱི་དགོངས་པ་ལོ་གཅིག་དེ་འདྲ་ཞིག་བཞེས་གནང་བྱས་ད་དེ་ཡང་མར་ཅིག་མའོ་ཀྲུའུ་ཞི་ལ་ཅིག་ང་ཆུང་དུས་སྐབས་སུ་ད་བོད་དང་རྒྱ་ནག་གཉིས་བར་ལ་ཅིག་གནས་ཚུལ་མང་པོ་བྱུང་རེད་ད་དེ་འདྲ་ཆབ་སྲིད་ཀྱི་འགན་ཚང་མ་ངས་ཀྱིས་བྱེད་ཀྱི་ཡོད་དེ་བྱེད་དུས་སྐབས་སུ་ང་ཚོ་གནས་ཚུལ་ག་རེ་ཡིན་ནའང་ནི་ཞི་བའི་ཀྱི་གྲོས་མོལ་ཐོག་ནས་ཅིག་འགྲིག་ཐབས་བྱེད་ཀྱི་ཐོག་ལ་ང་ཚོས་འབད་བརྩོན་ཞུ་དགོས་ཡོད་ཞེས་དེ་འདྲས་ཀྱི་ཅིག་ད་ཕྱག་བྲིས་ལོ་ཅིག་མར་གནང་རེད། མཉམ་དུ་དུས་སྐབས་དེའི་སྐབས་སུ་ད་ཆབ་མདོ་ནས་ཡར་ལྷ་ས་ལ། ག་དུས་ད་དམར་ཤོག་གི་དམག་དཔོན་ད་གཙོ་ཆེ་ཤོས་དེ་ལྷོ་ནུབ་ཅུས་ཀྱི་དམག་མི་བྱས་དེའི་ནང་ནས་དམག་སྡེ་ཨང་བཅོ་བརྒྱད་པ་ལབ་མཁན་དེ་བྱས་དེའི་ནང་གི་འགོ་གཙོ་དེ་སྔོན་འགྲོ་བ་ཟེར་ན་དང་སྔོན་ལ་ཡར་ཡོང་མཁན་ལོ་དེ་ཝང་ཆི་མེ་དང་ཨ་ལོ་པུ་ཀྲང་ཟེར་མཁན་སོ་ར་དང་དེ་ཚོའི་གྲས་གཅིག་འབའ་པ་ཕུན་ཚོགས་དབང་རྒྱལ་དང་བྱས་ཙང་ད་ཁོ་ཚོའི་གྲས་ཆབ་མདོ་སླེབས་བྱས་ང་ཚོའི་ཆབ་མདོ་བཀའ་ཤག་འཛིན་བཟུང་བྱས་ཚར་རེད་དོ་ད་མར་ནས་ཡར་ཆབ་མདོ་ནས་ལྷ་ས་བར་དུ་ཁོ་ཚོ་ག་འདྲ་སེ་ཡོང་གི་རེད་ག་དུས་ཡོང་གི་རེད་ཛ་དྲག་ལོས་ག་འདྲ་རེད་ཟེར་དེའི་ཐོག་ལ

རྒྱའི་བཟོས་ལོས་མི་འདུག་སེ། བྱས་ཙང་རྒྱལ་བ་རིན་པོ་ཆེ་གནས་སྐབས་ཅིག་ག་འདུག་ག་ཟེར་ན་རྒྱ་གར་དང་ཉེ་ཉེ་བའི་གི་ས་ཁུལ་ཅིག་ལ། གསང་ཕྱོགས་ཅིག་གནང་ཕྱོགས་གཡོག་ཅིག་གནང་ཡ་དེ་གལ་ཆེ་བོ་ལ། དགོངས་རྗེས་རྒྱལ་བ་རིན་པོ་ཆེ་དང་ནི་བཀའ་ཤག་ག་ལ་གང་འཚམ་ཅིག་དང་ཡོངས་འཛིན་དང་ལྷན་རྒྱས་ཚང་མ་ལོ་གྲོ་མོར་བཞུགས་བསྡད་ཡོད་རེད་བ། ད་ཕ་ཡི་སྲིད་ཚབ་གཉིས་བཞག་ཡོད་བློ་བཟང་བཀྲ་ཤིས་དང་ནི་ཀླུ་ཁང་བ་གཉིས་བཞག་ཡོད་རེད་བ་བྱས་ཙང་ང་ཚོའི་དུས་སྐབས་དེའི་སྐབས་སུ། ཆབ་མདོ་ལ་བཀའ་བློན་གཅིག་བྱས་ལྷ་ས་ལ་སྲིད་ཚབ་གཉིས་བྱས། ཨ་ནི་རྒྱལ་བ་རིན་པོ་ཆེ་དང་བཀའ་ཤག་ག་ལ་གང་འཚམ་ཅིག་གྲོ་མོ་ལ་བཞུགས་རྗེས་དེ་འདྲས་ཀྱི་གནས་ཚུལ་ལ་བཞུགས་པ་རེད། གྲོ་མོ་ལ་ཡོད་རྒྱུ་བཀའ་ཤག་གི་ངོས་ནས་ཨ་ནི་ད་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཆིབས་བསྒྱུར་གནང་ཡ་དང་དེ་ག་ནང་བཞིན་ཨ་མི་རི་ཀ་དང་དེ་ཚོ་ལ་ཅིག་ཕ་གང་ཚེ་མདོར་བསྡུས་ནས་བཤད་ན་རྒྱལ་བ་རིན་པོ་ཆེ་ད་བོད་ལ་མ་བཞུགས་གནས་སྐབས་ཕར་ཕེབས་དགོས་ཡས་གི་ཐུགས་འདུན་གནང་མཁན་ག་ལ་གང་འཚམ་ཅིག་ཡོད་རེད་ད་དེའི་ནང་ལ་དཔེ་བྱེད་ན་ཞྭ་སྒབ་པ་དང་ཟུར་ཁང་དང་ཁྲི་བྱང་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་ཅིག་རྒྱ་གར་ལ་ཕར་ཕེབས་རྗེས་ཨ་ནི་རྒྱ་དང་བོད་གཉིས་ཀྱི་བར་གི་གནས་ཚུལ་དེ་ཐག་གཅོད་བྱེད་ཡ་དང་ཨ་ནི་དེ་བར་དུ་ཅིག་ཕེབས་མ་དགོས་པའི་ཀྱི་ཆེད་ཀྱི་གནས་སྟངས་ཀྱི་དགོངས་པ་བཞེས་མཁན་ལུགས་ཅིག་ཡོད་རེད་ད། མ་ནི་ཡས་ཀྱི་ང་ཕོད་ཀྱི་ཨ་ནི་ཨེ། ད་ང་ཕོད་ལ་སྐབས་དུས་རྒྱ་མི་རང་གི་ཡས་ཅིག་གྲོས་བསྡུར་བྱེད་དགོས་ཡས་ཀྱི་གླེང་སློང་ལུགས་ཅིག་བྱས་ཅིག་ཡ་བོད་གཞུང་ལ་ཡས་བརྒྱུད་སྐུར་བྱེད་དགོས་ཡས་ཀྱི་ཁོ་ཚོས་ཀྱི་ཅིག་བཀའ་ལུགས་ཅིག་གཏོང་གི་ཡོད་རེད་དེ་ག་ནང་བཞིན་གྱི་ད་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་དེ་རང་ཡང་ཐོག་མ་བྱས་ན་ཞི་བའི་གི་སྒྲིག་གཞག་ལུས་བྱེད་གི་གནས་སྟངས་བྱེད་དགོས་རེད་ད་མཉམ་འབྲེལ་རྒྱལ་ཚོགས་ཟེར་ན་འདྲ་རྒྱལ་སྤྱིའི་ཐོག་ནས་དུས་སྐབས་དེ་སྒོས་སུ་བོད་ལ་བདག་སྤྲོད་ལུས་བྱེད་མཁན་ཅིག་ཡོད་པ་མ་རེད་ད་སུས་ཀླད་རེད་ཟེར་ན་གསར་བ་དེ་ཨ་མི་རི་ཀའི་གི་ལྟས་སུ་དོ་སྣང་ལུས་བྱེད་རེད་ཨ་མི་རི་ཀས་དོ་སྣང་བྱས་རྗེས་ཡིན་ན་ཨ་མི་རི་ཀའི་གི་དོ་སྣང་བྱེད་དུས་སྒོས་སུ་ཨ་མི་རི་ཀས་རྒྱ་གར་ལ་ཅིག་མཉམ་འབྲེལ་གི་རོགས་པ་བྱེད་ཡ་གི་ཅིག་གྲོས་འགོ་ལུས་ཅིག་བཏོན་འདུག་དེ་ཡིན་ན་ལ་རྒྱ་གར་གྱིས་སྐབས་དེ་དུས་ཁས་ལེན་བྱས་མི་འདུག་རྒྱ་གར་གྱིས་ཁས་ལེན་བྱས་མི་འདུག་གུ་ཨ་མི་རི་ཀའི་རོགས་སྐྱོར་དེ

ད་གང་ཇི་ལྟར་གཙོ་ཆེ་ཤོས་དེ་ཁོ་ཚོས་གི་ཕུན་ཚོགས་དབང་རྒྱལ་དང་ཨ་ལོ་པུའུ་ཀྲང་དང་དེ་ཚོས་གི་ཇུས་བཀོད་ལུགས་ཅིག་རེད་ང་ཕོད་རང་གི་ག་རེ་ཟེར་ན་ད་དེ་གོང་ཚུལ་ར་མ་རེད་གང་ཇི་ལྟར་གྲོས་བསྡུར་བྱེད་དགོས་རྒྱུ་མཚན་ག་རེ་ཟེར་ན། རྒྱ་ནག་དམར་ཤོག་ལ་ག་རེ་དགོས་ཀྱི་རེད་ཟེར་ན་བོད་དེ་ཨ་ནི་ཞི་བའི་གི་བཅིངས་འགྲོལ་བཏང་ཡིན་ཟེར་སྐད་ཆ་ཞིག་དགོས་ཀྱི་རེད་ཞི་བའི་བཅིངས་འགྲོལ་བཏང་ཡིན་ལབ་མཁན་དེ་དགོས་དུས་སྒོས་སུ་ནི་གྲོས་བསྡུར་བྱས་རྗེས་ནི་བོད་ལ་ཨ་ནི་རྒྱ་མི་ཡོང་བ་ཡིན་ན་ཀོ་ཞི་བ་ཆགས་ཡ་གི་རེ་བ་རྒྱག་གི་ཡོད་རེད་འཛམ་བུ་གླིང་ཡིན་ལ་དེ་འདྲས་བཟོས་དགོས་ཏེ་ནི། དེ་བྱེད་དུས་སྒོས་སུ་སྐབས་དེ་དུས་ང་ཕོད་ཀྱི་ངོས་ནས་ལྷ་ས་ལ་རྒྱལ་བ་རིན་པོ་ཆེ་བཞུགས་ཡོད་དམ་མེད་ཧ་ཡང་གོ་གི་མི་འདུག་ལྷ་ས་བཀའ་ཤག་ལ་ཟེར་གི་ཅིག་ཡི་གེ་ཁོ་རང་བཏང་སྟངས་ལ་དེ་འདྲས་ཞིག་བཏང་གནང་ཡོད་རེད་མ་གཏོགས་མིའི་མིང་སྨོས་དང་རྒྱལ་བ་རིན་པོ་ཆེ་མཚན་སྨོས་ཀྱི་གནས་སྟངས་ལུགས་ཅིག་མི་འདུག་བྱས་ཙང་དེ་གི་གནས་ཚུལ་གསལ་པོ་ཅིག་ད་ག་འཇ་ཕག་ཏུ་ཅིག་ཡོད་པ་མ་རེད། ད་འདི་ན་ནི་སྲིད་ཚབ་གཉིས་བཞུགས་ཡོད་རེད་བྱས་ཙང་ད་ཐོག་མའི་ཆ་ལས་དུ་སིའི་གནས་སྟངས་དེ་འདྲ་ཅིག་དུམ་བུ་ལུས་གསུམ་ལ་ཆགས་དུས་སྒོས་སུ་བོད་ཀྱི་དབང་འཛིན་ལས་ཁུངས་དེ་དུམ་བུ་ལུས་གསུམ་ལ་ཆགས་དུས་སྒོས་སུ་གཅིག་གིས་གཅིག་ལ་ཕར་ཚུར་ལན་འཕྲད་ཐབས་བྱས་དེ་དཔེ་དཀའ་ལས་ཁག་དྲུག་ཤུགས་ཀྱི་ཐོག་ནས་དཀའ་ལས་ཁག་པོ་ཞིག་ཞུ་བཞིན་འདུག་དེ་འདྲ་ཡིན་དུས་སྒོས་སུ་ད་སྲིད་ཚབ་གཉིས་ཀྱི་ངོས་ནས་ད་རྒྱ་དང་ང་ཕོད་ཀྱི་མ་ཎི་ཡའི་སྐད་ཆ་དེ་བཤད་ཡོད་དུས་སྒོས་སུ་སྲིད་ཚབ་གཉིས་ཀྱི་ངོས་ནས་རྒྱ་དང་བོད་གཉིས་ཀྱིས་ད་གྲོས་མོལ་བྱེད་ས་དེ་ག་པར་བྱེད་ག་ཟེར་དུས་ཅིག་གལ་སྲིད་ལྷ་ས་ལ་བྱེད་ཁ་ཤོག་ལབ་ན་ཁོ་ཚོ་མ་ནི་ཡས་ཅིག་ང་ཚོའི་འདོད་པ་དེ་དག་ལྷ་ས་ལ་བྱེད་ན་ཡག་གི་རེད་ཟེར་གི་བསམ་ཚུལ་གཅིག་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་སོ་སོའི་གི་ས་ཆ་དེ་ལ་སོ་སོའི་གདེང་ཚོད་ཅིག་བློ་ཁོག་དང་ཆེ་བློ་བཤད་ལོ་ཆེ་ཡོད་རེད་པ་རེད་རེད་ཡིན་ན་ཡང་རེད། ལྷ་ས་ལ་ཤོག་ལབ་ག་ལ་ཡང་རྒྱ་མི་ཡར་ཡོང་དགོས་རེད་པ་རྒྱ་མི་ཡར་ཡོང་ཡ་དེ་ལ་ང་ཚོའི་རྒྱ་མི་ཡར་ཡོང་བ་ཡིན་ན་ད་རྒྱ་མི་ཡར་དང་པོ་ཅིག་སྐུ་ཚབ་ལོ་ཅིག་ཡོང་ཚེ་ཨ་ནི་རྒྱ་མི་དེ་ཡག་དེ་སྐུ་ཚབ་གི་མཉམ་དུ་ཁ་ཤས་ཡོང་ཨ་འདུག་སེ་གཏན་འཇགས་བྱས་ཏེ་སྔོན་མ་མན་ཇུ་ཡང་རེད་གོ་མིན་ཏང་གི་སྐབས་སུ་ཡང་རེད་འདུག་སྲིད།

འགྲོ་ཐུབ་ཀྱི་མི་འདུག་དོང་ཐོག་གི་བསམ་ཚུལ་ལོ་ཞིག་སླེབས་བསྡད་འདུག་པ་སྐབས་དེ་དུས་བྱས་ཙང་དེ་སླེབས་བསྡད་དུས་སྐབས་སུ་རྗེས་དེ་ལ་ནི་ག་རེ་ཟེར་ན་ཟུར་ཁང་དབང་ཆེན་ཚེ་བརྟན་དང་ཁོ་ཚོ་བརྒྱུད་ཅི་ཅིག་འབྲེལ་བ་ལོ་ཞིག་གནང་དགོས་པ་རེད། རྒྱ་ནག་ལ་ཞི་འགྲིག་གི་རྣམ་པ་ལོས་དང་གྲོས་མོལ་བཤད་བྱས་ཙང་ད་དེ་འདྲས་བྱེད་དུས་སྐབས་སུ་མཐའ་མ་དེ་མ་ནི་རྒྱ་ནག་གི་ངོས་ནས་ད་རྒྱ་གར་བརྒྱུད་ཅི་ཡོང་ཡ་རེད་ཨ་ནི་ང་ཕོད་བརྒྱུད་ཅི་ཡོང་ཡ་རེད་གང་བྱས་ད་གྲོས་བསྡུར་དེ་པེ་ཅིང་རང་ལ་བྱེད་ཁ་ཡོང་དགོས་ཡོད་ཟེར་གི་ཅིག་དགོས་འདུན་བཏོན་པ་ཟེར་ན་འདྲ་བཀའ་བཏང་བ་ཟེར་ན་འདྲ་དགོས་འདུན་བཏོན་པ་ལབ་དགོས་མ་རེད་ཁོ་ཚོས་གིས་དེ་འདྲས་བཏོན་རྗེས་ཨ་ནི་ང་ཚོའི་ངོས་ནས་ད་ལྟ་ཐ་མ་དེ་པེ་ཅིང་རང་ལ་བྱེད་ཡ་ལ་མ་གཏོང་བའི་གི་གནས་བབ་ལ་ཡོད་པ་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན་སྐབས་དེ་དུས་ཆབ་མདོ་ལ་བོད་དམག་སུམ་སྟོང་ལྔ་བརྒྱ་ཙམ་ཞིག་མི་ཚོ་མི་འདུག་ཨ་འདྲ་དེ་བཞིན་ང་ཚོའི་གྲངས་ཚད་ལོས་ཆ་ཚང་ལོས་ཐེབས་གི་འདུག་ཨ་ཨ་ནི་རྒྱ་མིའི་དམག་མིས་ཁྲིད་འདུག་ཨ་བྱས་ཙང་དེ་འདྲས་བྱེད་དུས་སྐབས་སུ་ད་ཕྱོགས་ག་ནས་བལྟས་བ་ཡིན་པ་ཡིན་ན་གང་བྱས་ད་ཆབ་མདོ་ལ་དྲག་གནོན་ཡང་ཆེ་རེད་གླ་ཁ་ཡང་མི་འདུག་ད་དེ་བྱེད་དུས་སྐབས་སུ་ཞི་བ་ཅིག་གི་ཐོག་ནས་འགྲོ་ཡས་དེ་གལ་ལུས་ཆེ་བོ་ཞེ་པོ་ཅིག་ཆགས་བསྡད་དུས་སྐབས་སུ་ད་མཐའ་མ་དེ་ང་ཚོས་ད་ཞི་འགྲིག་ལུས་ཅིག་ཡོང་ཡས་ཀྱི་གཙོ་དོན་ལུས་བཟུང་ཅིག་སྐད་ཆ་བྱས་ཅིག་ག་ཟེར་ན་འགྲིག་འཇགས་ཡོང་ཡས་ལུས་དེ་གཙོ་དོན་ལ་བྱས་ཅིག་ཨ་ནི་ཁོ་ཚོས་གི་དགོས་འདུན་བཏོན་པ་ནང་ད་པེ་ཅིང་ལ་འགྲོ་ཡས་ཀྱི་ང་ཚོས་གི་ཐུགས་ཐག་ལོ་ཆོད་ཅིག་འོ་འདུག་སེ་ག་ཟེར་ན་ཆབ་མདོ་ལ་གྲོས་བསྡུར་ལུས་ཅིག་མ་བྱས་མཐའ་མ་དེ་མ་པེ་ཅིང་ལ་འགྲོ་ཡས་ཀྱི་ཐག་ཆོད་ལོས་འོ་དེ་འདྲས་ལུས་གནས་བབ་དེ་འདྲས་བྱུང་བ་ནི།

རྒྱ་མིས་ལེན་པའི་ས་ཆ་འདི་ནས་རྒྱ་མིའི་དམག་མི་ཡར། བོད་ཀྱི་ས་མཚམས་ནང་ལ་ཡོང་རྒྱུ་མེད་པ་ཞིག་གཞིར་བཟུང་ནས་བཀའ་མོལ་བྱེད་ཡ་ཟེར་ནས་ཅིག་དབང་ཆ་འདི་གནང་ཡོད་རེད་ཟེར་ཡོད་རེད། བྱས་ཙང་ང་ཕོད་རང་གི་མི་གའི་ཐད་འདི་གནང་རེད་བཤད་ནས་ད་ལྟ་རྙོག་དྲ་གཅིག་སྐད་ཆ་འདི་ནང་ལ་བཤད་ཀྱི་ཡོད་རེད། བཀའ་མངགས་དང་བཅས་ཕྱག་རོགས་སུ་མཁན་ཆུང་ཐུབ་བསྟན་ལེགས་སྨོན་དང་བསམ་ཕོ་སྲས་བསྟན་འཛིན་དོན་གྲུབ་གཉིས་གཏོང་གནང་གིས་ཆབ་མདོ་རང་ལ་ཞི་གྲོས་གནང་འཆར་དེ་ལྟར་ཡང། བྱེས་གཞུང་ནས་ཟེར་འདི་འདི་རེད། གྲོ་མོ་ནས་ད་རྒྱལ་ཚོགས་ཀྱི་གནས་ཚུལ་འདི་ལ། འདིར་བཞི་རག་ཐུབ་པ་མ་བྱུང་ཙང་མར་འདི་གཏོང་གནང་རྒྱ་མིའི་ཨེམ་བྷ་སི་རྩ་ལ་སྐུ་ཚབ་གཏོང་གནང་རེད། བྱེས་གཞུང་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་གནས་ཚུལ་ལ་ཐུགས་ཕམ་དང་བཅས། སྔ་འཕྲོས་རྒྱ་དམར་རང་ལ་མེས་ཚིག་མེར་གཏུག་གནང་རྒྱུའི། དགོངས་བཞེས་ཀྱིས་ཛ་སག་ཟུར་པ། དབང་ཆེན་ཚེ་བརྟན་དང་མཁན་དྲུང་ཆོས་འཕེལ་ཐུབ་བསྟན་གཉིས་ལྡི་ལིར་རྒྱ་དམར་གཞུང་ཚབ་ཡོན་སར་འདྲི་ཞུར་གཏོང་གནང་མཛད་པ་སོགས། རྒྱ་དམར་གཞུང་ཚབ་ཀྱིས། བཀའ་མོལ་གནང་ཡུལ་པེ་ཅིན་རང་ལ་ལེགས་ཚུལ་སློབ་སྟོན་བྱས་པ་ལྟར་བཀའ་བློན་ང་ཕོད།

པེ་ཅིན་རང་ལ། གནང་དགོས་རེད། རྒྱ་གར་རུམ་བཅས་འདི་ནས་སྐུ་ཚབ་བཏང་ཐུབ་ན་ཡག་པོ་རེད། ཨོ་ད་འདི་འདྲ་ཅིག་སྐད་ཆ་བར་དེ་ཡོན་ཟེར་མཁན་འདིས་སྐད་ཆ་བཤད་ནས། ཨ་ནི། ང་ཕོད་བྱས། འདི་ཐོག་ལ་གཉིས་འདི་རེད་བསམ་ཕོ་དང། ཐུབ་བསྟན་ལེགས་སྨོན་ལགས་ཕྱིན་པ་རེད། ད། འདི་ལས་སྣོན་ལ། བློན་པས་ལ་གྲོ་མོ་ནས། ཛ་སག་ཁེ་སྨད་པ་དང། དྲུང་ཡིག་ཆེ་མོ། བསྟན་དར་ལྷའུ་རྟ་ར་རེད། ཨོ་ཁོང་གཉིས། གྲོ་མོ་ནས་གཏོང་གནང་རེད། ད་འདི། ག་འདི་ནང་ཡོག་རེད། ལས་དོན་གལ་ཆེན་པོའི་རིགས་དེ་དགོངས་སྐོར་མ་ཞུས་པར་ཐག་གཅོད་བྱས་ན་འགྲིག་གི་མ་རེད་ཟེར་བཀའ་མངགས་འདི་ཡོག་རེད། ཡོག་རེད་དེ་ཨ་ནི་དགོངས་སྐོར་ཙང་དུ་མ་ཞུས་པར་གྲོས་ཆོད་བརྒྱབ་པ་རེད། འདི་བཀའ་མངགས་ནང་ལ་འདི་ཡོག་རེད། ལས་དོན་གལ་ཆེན་རིགས་དེར་དགོངས་སྐོར་མ་ཞུས་པར་ཐག་གཅོད་མ་བྱེད་ཟེར་ནས་བཀའ་མངགས་ཏན་ཏན་ཡོག་རེད་ཁོང་ཚོ། ཁོང་གཉིས་ཧོང་ཀོང་བརྒྱུད་པེ་ཅིན་ལ་ཉི་མ་བཞིའི་རྗེས་ལ་འབྱོར་བ་རེད་ཟེར་ང་ཕོད་འབྱོར་ཡག་གི་ཉི་མ་བཞིའི་རྗེས་ལ་ཁོང་རྣམ་གཉིས་པེ་ཅིང་ལ་འབྱོར་བ་རེད། ལགས་འོང་ད་སྐུ་ཚབ་ཨ་ནི་པེ་ཅིང་ལ་མངགས་གཏོང་གནང་རྒྱུའི་ད་ཐག་གཅོད་བྱུང་བ་བཞིན་ད་པེ་ཅིང་ལ་གྲོས་མོལ་འཕེལ་ཡག་གི་སྔོན་འགྲོའི་ཕྱག་ལས་དེ་ཚོ་ཡང་ག་འདྲ་ཞིག་གནང་ཡོད་ནམ། རེད་ད་གྲོས་ཁ་ལ་མ་སྐུ་ཚབ་མངགས་གཏོང་གནང་ཡས་དེ་ད་གིན་ང་ཚོས་ཞུས་པ་ན་ད་སྐབས་དེ་དུས་བོད་གཞུང་གི་འཛིན་སྐྱོང་གི་དབང་འཛིན་ལས་ཁུངས་ལུ་དེ་ད་དུམ་བུ་གསུམ་ལྟ་བུ་ཅིག་ཆགས་བསྡད་ཡོད་ར་བ། ད་དེའི་ནང་ནས་རྒྱ་ནག་དང་མཉམ་པོ་འབྲེལ་བ་ཟབ་ཤོས་དང་རྒྱ་ནག་གི་གནས་ཚུལ་ཤེས་མཁན་དང་བོད་ཀྱི་གནས་ཚུལ་ཤེས་མཁན་དང་ཨ་ནི་རྒྱ་ནག་གི་དོ་དམ་ནང་ལ་ཡོད་བསྡད་རྒྱུ། ད་དེ་གསལ་ཤོས་དེ་སུ་ཟེར་ན་བཀའ་བློན་ང་ཕོད་རེད་པ་ད་ག་ཇེ་རྒྱ་མི་དང་མཉམ་པོ་གཅིག་ཕར་ཚུར་འབྲེལ་བ་བྱས་ང་ཕོད་ཁོ་རང་གི་ཐོག་མ་རང་ནས་རྡོ་རྗེ་སྐྱོ་ལོ་མ་ག་ལ་རྒྱ་མི་དང་མཉམ་པོ་ག་ཟེར་ན་ཞི་མཐུན་ཞི་འགྲིག་བྱེད་ཀྱི་བསམ་བློ་ཞིག་ཁོ་རང་གི་ཐོག་མ་རང་ནས་རྒྱ་ནག་ལ་འབྲེལ་བ་བྱེད་དུས་གོ་ཐུག་བཤད་འདུག་པ་བྱས་ཙང་གཅིག། མདོ་སྨད་སྤྱི་ཁྱབ་ཀྱི་ནང་ནས་ད་བཀའ་བློན་ང་ཕོད་འགྲོ་དགོས་ཆགས་པ་རེད་བཀའ་བློན་ཅིག་འགྲོ་དགོས་དེ་བཀའ་བློན་ང་ཕོད་འགྲོ་ཡས་རང་བྱས་པ་རེད་ད་སྐབས་དེ་དུས་ག་ས་དོ་དམ་འཛིན་བཟུང་གི་བཟོ་ལྟ་ཞིག་ལ་ཡོད་པ་རེད་ཨ་ནི་འདི་ནས་ཀྱི་ལྷན་ས་ནས་སྐུ་ཚབ་གཉིས་ཅིག་ཐག་གཅོད་ལོས་གནང་འདུག་པ་ད་དེ་གཅིག་དེ་བསམ་ཕོ་བསྟན་འཛིན་དོན་གྲུབ་དང་གཅིག་དེ་ཐུབ་བསྟན་ལེགས་སྨོན་ཞུ་མཁན་བྱས་པ་རེད་ད་ཡོངས་འཛིན་སྟག་བྲག་གི་སྐབས་སུ་སྣེ་མགྲོན་དེ་རེད་སྣེ་མགྲོན་ཐུབ་བསྟན་ལེགས་སྨོན་ད་གྲོ་མོ་བཀའ་ཤག་ནས་ཨ་ནི་ཁེ་སྨད་བསོད་ནམས་དབང་འདུས་དང་ལྷའུ་རྟ་ར་ཐུབ་བསྟན་བསྟན་དར་ཟེར་དྲུང་ཡིག་ཆེན་མོ་ཞིག་རེད། དྲུང་ཡིག་ཆེན་མོ་དེ་ལྷའུ་རྟ་ར་ཐུབ་བསྟན་བསྟན་དར་བྱས་ཨ་ནི་ཁེ་སྨད་བསོད་ནམས་དབང་འདུས་དེ་དམག་སྤྱི་དེ་རེད། ཐུགས་སུ་སྐུ་ཚབ་བཏང་ཡས་དུས་སུ་ད་ང་ཕོད་དང་ང་ཕོད་རང་རེད་ད་ཁོ་རང་ལས་བྱེད་བྱས་ལྷ་ས་ནས་བཏང་མཁན་དེ་དང་གྲོ་མོ་ནས་བཏང་མཁན་དེ་ད་མི་དགུང་རུ་དེ་སུས་ཀྱི་ཐོག་ནས་བལྟས་སུ་ཤུགས་ཆེ་བས་ལོ་བཞི་བ་རེད་ཟེར་ན་ད་སྐབས་དེ་དུས་སྲིད་སྐྱོང་སྟག་བྲག་རིན་པོ་ཆེ་གིས་ད་སྲིད་སྐྱོང་ནས་དགོངས་པ་ཞུས་ཚར་རེད་བསྟན། གཅིག་ནས་དུས་སྐབས་དེའི་སྐབས་ཀྱི་ག་རེ་ཟེར་ན་སྟག་བྲག་རིན་པོ་ཆེ་གི་ཕྱོགས་གཏོགས་ཀྱི་ལས་བྱེད་མང་པོ་ཞིག་ཡོད་རེད་པ། འདིའི་ནང་ནས་ད་དཔེ་བྱས་ན། སྣེ་མགྲོན་ཐུབ་བསྟན་ལེགས་སྨོན་ཡིན་པ། སྲིད་སྐྱོང་སྟག་བྲག་སྐབས་སུ་སྣེ་མགྲོན་རེད་བྱས་ཙང་སྣེ་མགྲོན་ཡིན་དུས་སྐབས་སུ་ཤུགས་ཆེན་པོ་ཞིག་ཡོད་རེད། ད་ཁོ་རང་གིས་ལས་བཟོ་སུ་ར་བྱེད་སྟངས་མང་པོ་ཞེ་པོ་ཅིག་བྱས་འདུག་ག་རེ་ཟེར་ན་སྐབས་དེ་དུས་སྲིད་སྐྱོང་སྟག་བྲག་གི་ཆབ་སྲིད་ཐུགས་དབང་རྒྱུད་སྡེ་སྒོས་སུ་ཡོངས་གྲགས་ལ་དམར་ཆེན་གུར་གསུམ་སྲིད་སྡེ་སྒོས་སུ་ཛ་སག་སླེ་མ་སྲིད་སྡེ་སྒོས་སུ་ཛ་སག་ཆེན་མོ་དེ་རེད་པ་སྟག་བྲག་ཛ་སག་ཆེན་མོ་སྲིད་སྡེ་སྒོས་སུ་སྟག་ས་ཕྱག་མཛོད་ཆེན་མོ་ལབ་དགོས་རེད་པ་དེ་ལ་བསྟན་པ་མཐར་ཕྱིན་ཞུ་གི་ཡོད་རེད་ཁོང་རང་ཅིག་བྱས་ད་ཁོང་རང་ལ་སྟག་བྲག་རིན་པོ་ཆེ་ལ་ལ་ཆབ་སྲིད་ཀྱི་མྱོང་བ་ནི་ག་གེ་ཡང་མི་འདུག་པ་ཕྱག་མཛོད་ཆེན་མོ་ལ་ཆབ་སྲིད་ཀྱི་མྱོང་བ་ག་གེ་ཡང་མི་འདུག་པ་ད་ཁོང་གཉིས་ལ་སློབ་སྟོན་ཕུལ་མཁན་དེ་ཨ་ནི་དྲུང་ཡིག་ཆེན་མོ་རཏྣ་གཞན་ཞིག་ཡིན་ནི་རེད་ངག་དབང་རྣམ་རྒྱལ་ཞུ་མཁན་བྱས་པ་རེད།

གཟུགས་ཁང། སྐབས་དེ་དུས་ཟུར་ཁང་དབང་ཆེན་དགེ་ལེགས་ད་བཀའ་ཤག་ནང་ནས་བཀའ་བློན་ཡོད་ན་མེད་ན་ལོ་གཅིག་ཆགས་བསྡད་ཡོད་རེད་སྟོབས་ཤུགས་ཆེ་ཤོས་ཤུགས་ཤུགས་རྐྱེན་ཆེ་ཤོས་དེ་ཆགས་བསྡད་རེད་འདིའི་གི་ཨ་ཁུ་ཆགས་བསྡད་ཡོད་རེད་བ་བྱས་ཙང་འདི་འདྲའི་གི་ངོས་ནས་གཅིག་ཐག་གཅོད་ལོ་བྱས་མེད་འགྲོ་ཡ་བསམ་བསམ་ལོ་གཅིག་ག་རེ་ཟེར་ན་བཀའ་བློན་ཟུར་ཁང་སྐབས་དེ་དུས་ཤུགས་རྐྱེན་ཆེན་པོ་ཡོད་རེད་བྱས་ཙང་ད་གང་བྱས་མདོར་བསྡུས་ནས་བཤད་ན་ཆབ་མདོ་ནས་བཀའ་བློན་ང་ཕོད་བྱས་ད་ཁོང་རང་གི་ལས་བྱེད་དེ་འདྲ་ཡོང་གི་རེད་བ་ཨ་ནི་ལྷ་ས་ནས་བསམ་ཕོ་བསྟན་འཛིན་དོན་གྲུབ་དང་ཐུབ་བསྟན་ལེགས་སྨོན་བྱས་གྲོ་མོ་ནས་ཁེ་སྨད་བསོད་ནམས་དབང་འདུས་ཁོ་རང་དམག་སྤྱི་དེ་རེད་ཨ་ནི་ཁོ་རང་གི་ཕྱག་རོགས་དེ་ལ་ལྷའུ་རྟ་ར་ཐུབ་བསྟན་བསྟན་དར་དྲུང་ཡིག་ཆེན་མོ་དེ་རེད་འོ་དེ་བྱས་ཙང་ཁོ་ཚོ་ལྔས་ཀྱི་འགོ་ཁྲིད་པའི་གི་ཚོགས་པ་ཞིག་ད་མར་པེ་ཅིང་ལ་རྒྱ་དང་བོད་གཉིས་བར་ལ་ལ་ཞི་འགྲིག་བྱེད་ཡས་དང་ཨ་ནི་ད་རྒྱལ་བ་རིན་པོ་ཆེའི་གི་བཀའ་ལག་སྐྱེལ་དང་སྲིད་བློན་གཉིས་གི་བཀའ་སློབ་ལུ་དེ་ཨ་ནི་སྐབས་དེ་དུས་དམག་སྤྱི་ཁེ་སྨད་བསོད་ནམས་དབང་འདུས་ཀྱིས་ངག་བརྗོད་ཟེར་ན་འདྲ་ཁྱེར་བ་ཟེར་ན་འདྲ་འདུག་སེ་གནང་ཡོད་ས་རེད། ལགས་འོང། ད་ལྟ་སྟོབས་ལགས་ཀྱིས་དོན་ཚན་བཅུ་བདུན་གྱི་ད་ཆིངས་ཡིག་འདིའི་ཐོག་ལ་ཕྱག་ལས་གནང་གར་ཕེབས་མཁན་གྱི་མི་སྣ་ཚོའི་ད་གནས་སྟངས་དང་རྒྱབ་ལྗོངས་འདི་གའི་ངོ་སྤྲོད་གནང་སོང། ཡིན་ནའི་སྐབས་དེ་དུས་ཁོང་རྣམ་ཚོ་སྤྱི་ཡོངས་ཀྱི་བཀའ་ཤག་ནང་ལོགས་ལ་ཅིག་གི་ནུས་པ་ཆེ་ཆུང་ག་གེ་སེ་ཆགས་གནང་གི་ཡོད་རེད།
རེད། ཁོ་ཚོ་ཁ་ཐུག་ལ་བཀའ་ཤག་ནང་ལ་དམིགས་བསལ་གྱི་ནུས་པ་ཅིག་ཤུགས་ཆེ་བོ་ལོ་ཅིག་ཡོད་པ་མ་རེད་བ། ཡིན་ན་ང་ཚོས་ནམ་ཞག་རྒྱུན་དུ་གི་ཕར་ཚུར་ཅིག། ཕར་ཕྱག་ལས་ལ་ལས་དོན་བྱེད་གར་གཏོང་གར་འགྲོ་དུས་བོད་གཞུང་གི་གནད་དོན་ག་རེ་ཅིག་བཅད་དགོས་ན་དྲུང་སྐྱ་སེར་གཉིས་ཀྱི་འབྲེལ་བ་ཡོད་རེད་དྲུང་སྐྱ་སེར་གཉིས་ཀྱི་སྐུ་ཚབ་ཡོད་བ་རེད། ད་དཔེ་བྱས་ན་འདིའི་ནང་ནས་དྲུང་སྐྱ་སེར་གཉིས་སུ་སུ་རེད་ཟེར་ན་ཨ་ནི་ང་ཕོད་ད་བཀའ་བློན་བྱས་ལྷ་ས་ནས་བཏང་གཉིས་སྐུ་ཚབ་གཉིས་དེ་ལ་དྲུང་སྐྱ་སེར་གཉིས་དེ་སྐྱ་བོ་དེ་སུ་རེད་ཟེར་ན་བསམ་ཕོ་བསྟན་འཛིན་དོན་གྲུབ་སྐྱ་བོ་རེད་བ་མི་སྐྱ་རེད་ཨ་ནི་ཐུབ་བསྟན་ལེགས་སྨོན་སེར་མོ་བ་རེད་གྲོ་མོ་ནས་བཏང་རྒྱུ་དེ་ཁེ་སྨད་བསོད་ནམས་དབང་འདུས་དེ་སྐྱ་བོ་རེད་བ་དམག་སྤྱི་ཁེ་སྨད་བསོད་ནམས་ཨ་ནི་ལྷའུ་རྟ་ར་ཐུབ་བསྟན་བསྟན་དར་དེ་སེར་མོ་བ་རེད་ད་ལྷའུ་རྟ་ར་ཐུབ་བསྟན་བསྟན་དར་ཆ་བཞག་ན་དྲུང་ཡིག་ཆེན་མོ་རེད་དྲུང་ཡིག་ཆེན་མོ་ཟེར་དུས་སྒོ་སུ་རྩེ་དྲུང་གི་ནང་ནས་ད་ཆེ་ཤོས་དེ་རེད་རྩེ་དྲུང་གི་རིམ་པ་ལ་བྱས་ན་མཐོ་ཤོས་རེད་ད་སྤྱི་ཁྱབ་མཁན་པོ་ལབ་ཉན་དེ་འོག་ལ་ཨ་ནི་དྲུང་ཡིག་ཆེན་མོ་དེ་རེད་ཆབ་སྲིད་ཀྱི་དབང་ཆ་ཐག་གཅོད་བྱེད་དུས་སྒོ་སུ་དྲུང་ཡིག་ཆེན་མོ་དེ་ཚོ་ལ་དབང་ཆ་ཞེ་པོ་ཡོད་རེད། དེ་གར་སོང་ན་སེར་མོ་བའི་གི་འཐུས་མིའི་ནང་ནས་དབང་ཆ་ཆེ་ཤོས་དྲུང་རྩིས་གཉིས་ཟེར་དུས་སྒོ་སུ་ནམ་རྒྱུན་ཐག་ཆ་ཐག་གཅོད་ལོ་མང་པོ་ཞིག་སུས་བྱེད་ཀྱི་རེད་ཟེར་ན་དྲུང་རྩིས་ཟུང་འབྲེལ་ཟེར་གྱི་རེད་དྲུང་དྲུང་རྩིས་བརྒྱད་གྲས་ལབ་ཀྱི་རེད་དྲུང་རྩིས་བརྒྱད་གྲས་ཟེར་ན་དྲུང་ཡིག་ཆེན་མོ་བཞི་དང་རྩིས་དཔོན་བཞི་གིས་འདི་ཚོས་ཀྱི་ཚོགས་འདུ་འཚོགས་བྱས་ཐག་གཅོད་བྱས་དེ་ཡར་བཀའ་ཤག་ལ་སྙན་སེང་ཞུས་བྱས་ནས་ད་ཁོ་ཚོས་ཀྱི་ཅིག་གནས་ཚུལ་ཞིབ་ཕྲ་དེ་ཕར་ཐག་གཅོད་བྱས་ད་བཀའ་ཤག་ལ་ཡར་སྙན་སེང་ཞུས་ན་བཀའ་ཤག་གིས་དེ་དམ་ཕྲུག་བརྒྱབ་འགྲིག་པའི་གི་འགྲིག་ན་འགྲིག་པ་དང་ད་ཕྱིས་ཕྱི་བལ་ལ་རེད་ནོར་ཤག་ནོར་ནོར་ཤག་ལབ་ཉན་སེ་ཅིག་ད་ཡོད་མ་རེད།

རྩལ་ཤོད་དེ་ཁྱུང་རམ་པ་དོན་གྲུབ་རྒྱལ་པོ་ཞུ་ཉན་བྱེད་བར་བེད་དེ་ཏག་ཏག་ཧོར་རང་བཟོས་བཞག་པ། དེ་ག་ནང་བཞིན་གྱི་རྩིས་དཔོན་ལུང་ཤར་ཡར་བ། བྱས་ཙང་དེ་འདྲའི་གི་སློབ་གསོའི་འོག་ལ། བར་སྐབས་གཅིག་ནས་ང་ཚོས་གི་དགའ་ལྡན་ཕོ་བྲང་གི་ད་གཞུང་ཞབས་སྐུ་དྲག་དེ་ཚོས་གི་འགྲོ་སོད་སྡོད་སྐལ་བྱས་ཡས་དང། ཨ་ནི་སོ་སོའི་གི་གནས་བབ་དེ་དོ་ཕོག་མ་རྒྱུ་བའི་ཆེད་དུ་ཨ་ནི།

དེའི་རྗེས་དེ་ལ་ནི་འདི་ལྟར་དགྱེས་སྤྲོ་བྱས་ཟེར་ན་སྐྱིད་སྐྱིད་གཏང་ཡག་ཟེར་ན་འདྲ་དེ་འདྲ་རྐྱང་གི་སྣང་བ་ཅིག་མ་གཏོགས་པའི་ཀྱི་གཞན་པའི་ཀྱི་གང་གི་དཀའ་ངལ་དེ་ཡོད་པ་མ་རེད་བ་ད་ཁོའི་བསམ་བློ་ཁོ་རང་སླེབས་ཀྱི་ཡོད་མ་རེད་བྱས་ཙང་འདི་འདྲས་ཀྱི་གནས་སྟངས་ཅིག་འོག་ནས་བྱུང་འདུག་ཨ། ད་ཁོང་རྣམ་ཚོ་ནི་རྒྱ་ནག་གི་རྒྱལ་ས་པེ་ཅིང་ལ་འདུག་སེ་ཕེབས་ཡོད་རེད་བྱས་ཙང་ཐོག་མར་ཁོང་རྣམ་ཚོ་ཕ་གིར་ཕེབས་ཅེས་བྱས་ད་བཀའ་མོལ་གནང་ཡོད་ཀྱི་རེད་སང་ཕི་རྒྱ་ནག་དང་གྲོས་མོལ་གནང་ཡག་གི་ད་ནང་དོན་གི་ཐོག་ནས་སྐབས་དེ་དུས་ཨ་ནི་གྲ་སྒྲིག་ར་ག་འདྲས་གནང་ཡོད་ན་ད་ཅིག་གི་རྒྱ་ནག་ལ་ཅིག་གི་བཀའ་མོལ་གནང་ཡག་གི་ད་ཆབ་མདོ་བར་དུ་ནི་དྲག་པོ་རང་གི་ཐོག་ནས་ཟིན་ཚར་བ་རེད་ད་དེ་ནས་མུ་མཐུད་རྒྱལ་ས་ལྷ་ས་བར་དུ་ནི་བསྐྱོད་ཡག་གི་འཆར་གཞི་དེ་རྒྱ་ནག་དམར་པོའི་གཞུང་དེ་ཡོད་རེད་ཡིན་ནའི་ལས་ད་ང་རང་ཚོ་བཀའ་ཤག་གི་ངོས་ནས་དེ་འགུག་ཐབས་གི་ཐོག་ལ་ཐོག་མར་ཁོང་རྣམ་ཚོས་ཅིག་གི་དགོངས་པ་ཡོད་པའི་གྲོས་མོལ་གནང་ཡག་གི་ནང་དོན་ར་དེ་ག་རེ་ཆགས་ཀི་ཡོད་ན། ད་དགོངས་པ་ཡོད་པའི་ཟེར་ན་ད་འཆར་གཞི་ལུགས་དེ་ང་ཚོས་གི་འཆར་གཞི་ཆེན་པོ་འཆར་གཞི་ཆེན་པོ་ཟེར་ན་འདྲ་དམིགས་ཡུལ་ཆེན་པོ་ཟེར་ན་འདྲ་གཅིག་གི་དམིགས་ཡུལ་ཆེན་པོ་ཡང་མ་རེད་དངོས་ཡོད་གནས་ཚུལ་རེད། ང་ཚོས་ཀྱི་གནས་ཚུལ་དེ་དངོས་ཡོད་ཀྱི་གནས་ཚུལ་ཅིག་གི་ཐོག་ནས་བསམ་བློ་བཏང་བ་མ་ཟད་དེ་ལས་འཕྲོས་པའི་གལ་ཆེ་གི་བསམ་ཚུལ་ལུས་ཞིག་ཞེ་དྲག་འཁོར་ཐུབ་ཀྱི་མི་འདུག་བ། བལྟས་ཚོད་བསམ་ཚུལ་ལུས་འཁོར་རྒྱུ་དེ་ག་རེ་རེད་ཟེར་ན། དེ་ཡི་གོང་ལ་ཞྭ་སྒབ་པ་ལ་ལྡི་ལི་ལ་ཡོད་རྒྱུ་གི་རྒྱ་མི་གི་གཞུང་ཚབ་དེ་གི་ཡིག་ཆ་དོན་ཚན་ལྔ་བཅུ་ཅིག་སྤྲད་ཡོད་རེད་དེ་ནས་བཅུ་བྱས་པ་ཅིག་སྤྲད་ཡོད་རེད། མདོ་དོན་ནི་བཤད་ན་ཁོ་ཚོས་ཀྱི་དོན་ཚན་གསུམ་ཅིག་ཡིན་པ། བོད་དེ་ག་རེ་ཟེར་ན་རྒྱ་ནག་གི་མངའ་ཁོངས་ཡིན་པ་བྱས་ཨ་ནི་བོད་ལ་ག་རེ་ཟེར་ན་རྒྱ་མི་སླེབས་ཡ་བྱས་ཨ་ནི་དེ་ག་ནང་བཞིན་གྱི་བོད་ཀྱི་ཕྱི་འབྲེལ་དེ་རྒྱ་ནག་གི་སྟངས་འཛིན་བྱས་ཟེར་རྒྱུ་རེད་བ་འདིས་ཀྱི་དོན་ཚན་གསུམ་འདི་རེད་བ་བྱས་ཙང་ད་གལ་སྲིད་གྲོས་བསྡུར་ཅིག་སླེབས་པ་ཡིན་ན་དེ་ཚོ་སླེབས་ཀྱི་རེད་བསམ་དགོས་རེད་དེ་ག་རེ་ཟེར་ན་རྒྱ་ནག་གི་སྔོན་འགྲོ་གི་གྲོས་བསྡུར་ཅིག་ག་དང་པོ་གི་ལྡི་ལི་ལ་གྲོས་བསྡུར་བྱེད་དུས་སྐབས་སུ་རྒྱ་མིས་བཏོན་བཞག་རྒྱུ་གི་དེ་རེད་བ་དོན་ཚན་ཅིག་རེད་བ། དེ་ཡིན་དུས་སྒོས་སུ་ད་ཕལ་ཆེར་དེ་འདྲ་ཅིག་ཡོང་གི་རེད་བསམ་བསམ་བློ་ཅིག་བྱུང་འདུག་ཨ་དེ་འདྲ་ཡོང་གི་རེད་བསམ་བྱས་བྱུང་བ་ཡིན་པ་སོང་ཙང་ང་ཚོས་དེ་མ་རྒྱབ་རོམ་ཅིག་བཀའ་སློབ་ཁྱེད་ངའི་ཕྱི་ནང་གི་ལས་ཀ་བསལ་དེ་རེད་དང་པོ་ད་དེ་ཚོ་གསུམ་ཆ་ལུ་ཁས་ལེན་མེད་བ། དེའི་སྔོན་ལ་ཁས་ལེན་བྱས་ཡོད་མ་རེད་དེ་གསུམ་ཆ་ལུ། ད་ཞྭ་སྒབ་པས་ཕྱིས་ཕྱི་ལ་གསུངས་ཡོད་རེད་དཔལ་ལྡན་ལྷ་མོ་དང་གནས་ཆུང་དང་དེ་ཚོ་ལ་ཞུས་བྱས་ད་གསུམ་ཆ་ཁས་མ་ལེན་ཟེར་ལབ་ཀྱི་འདུག་ཟེར་བྱས་ཨ་ནི་ཞྭ་སྒབ་པས་གསུམ་ཆ་ཁས་མ་ལེན་ར་གསུམ་ཆ་ཁས་མ་ལེན་བྱས། ཁོ་ཚོ་ལ་སྐད་ཆ་བཤད་སའི་གཞི་བསྡད་ཡོད་མ་རེད་བ། དེ་ཞྭ་སྒབ་པས་དེ་ནག་གསུང་གི་འདུག་དེ་གསུམ་ཆ་ཁས་མ་ལེན་པ་དེ་ཡག་པོ་ཞིག་བྱུང་ཤག་ག་རེ་བྱས་ནས་ཡག་པོ་བྱུང་ཤ་རེད་ཟེར་ན་ཨ་ནི་བོད་རང་བཙན་ཡིན་པའི་གི་འཐབ་རྩོད་བྱེད་གི་ཅིག་ཅིག་གཞི་རྩ་མ་ཤོར་བའི་འཐབ་རྩོད་བྱེད་གི་ཅིག་འདུག་དེ་དངོས་གནས་གི་སྐབས་དེ་དུས་སྐྱོབ་ཤག་ཟེར་ཁོང་རང་གི་རྗེས་ལ་ད་བཙན་བྱོལ་ནང་ལ་བཀའ་སློབ་གནང་དུས་ཁོ་ཚོ་དེ་འདྲ་གསུང་གི་འདུག་བ། བྱས་ཙང་ད་ང་ཚོས་གི་མར་སྐུ་ཚབ་ད་པེ་ཅིང་ལ་འགྲོ་མཁན་གི་ལ་ད་ཆ་རྐྱེན་དེ་འདྲ་ཅིག་སྔོན་ལ་བཏོན་ཡོད་པ་སོང་ན་རྗེས་ལ་དེ་འདྲ་ཅིག་བཏོན་གྱི་རེད་བསམ་བསམ་རེད་ད་གྲོས་བསྡུར་བྱེད་དུས་གི་བཏོན་གྱི་རེད་བསམ་བསམ་གི་དེའི་ནང་ལ་ག་རེ་ཡོད་རེད་ཟེར་ན། སྔོན་ལ་དོན་ཚན་བརྩི་ལོ་མ་སོང་ན་དེ་ཚོ་གསུམ་ཆ་ཁས་མ་ལེན་པ་དང་བོད་ལ་རྒྱ་མིས་བཙན་འཛུལ་བྱེད་ཡས་དེ་མར་ལོག་ཡས་དང་ཨ་ནི་ད་བོད་ནང་ལ་ག་རྒྱ་མིས་གིས་གྲོས་བསྡུར་བྱེད་དུས་གི་ཟུར་གྱི་སྐད་ཆ་གཞན་པའི་གི་སྐད་ཆ་གྲོས་བསྡུར་བྱེད་ཀའི་ལོ་ཅིག་ག་འདྲ་ཅིག་དགོས་ཀྱི་འདུག་ཟེར་གི་ཅིག་སྔོན་མའི་གི་ད་མན་ཇུ་ཡིན་ན་རེད་གོ་མིན་ཏང་ཡིན་ན་རེད་དེ་འདྲའི་གི་སྐབས་ཀྱི་གནས་བབ་ལབ་རྒྱུ་རེད་ཨ། དེ་འདྲའི་གི་ཐོག་ལ་ད་ང་ཚོས། ལྟ་རྩོད་བྱེད་སའི་ལོ་གཅིག་བསྡུ་བའི་ཁ་རེ་བསྡུ་བའི་ལྟ་ཡི་རི་མ་འདུག་དེ་འདྲ་ཡིན་ནོ་ཆབ་མདོ་ལ་ཡོད་ཀྱོག་གི་རྒྱ་མིའི་བཙན་འཛུལ་དམག་ཚང་མ་ལོ་མར་ཕྱི་ཕྱི་ལ་ལོག་ཡས་ལྷག་པར་དུ་ང་ཚོའི་བོད་ཀྱི་ས་ཁུལ་ཚང་མ་ལོ་ད་ཁམས་ཨ་མདོ་དབུས་གཙང་དང་བཅས་པའི་ངོ་མ་གི་གི་ད་བོད་ཆེན་པོ་ཟེར་ནའང་འདྲ་ད་ག་འཇེ་ཆོལ་ཁ་གསུམ་གི་ས་ཆ་དེ་ཚོ་ང་ཚོ་ལ་ཚུར་རག་དགོས་པའི་གི་དམིགས་ཡུལ་དེ་འདྲ་བཅངས་བསྡད་ཡོད་རེད།

དང་ལེན་བྱེད་ཡས་དང་ཨ་ནི་བས་དེ་ཁས་ལེན་ཐབས་མེད་ཀྱོག་དེ། རྒྱ་མིས་བོད་ལ་ལྷ་ས་ལ་དམག་དཔུང་བཏང་ཡས་འབྱོར་བ་དེ་ད་ལ་ཅུན་བཅོ་བརྒྱད་པ་ད་དམག་སྡེ་ཨང་བཅོ་བརྒྱད་པ་བཏང་ཡས་དེ་རྩ་བ་ཉིད་ནས་ཨ་ནི་ང་ཚོས་གི་ག་པར་ཐུག་ན་ཁས་ལེན་བྱེད་ཐབས་མེད་པའི་གི་བཀའ་དེ་འདྲས་ཅིག་ཕྱི་ནང་གི་བཀའ་ལུ་དེ་འདྲས་ལུ་ཅིག་གྲ་སྒྲིག་བྱས་བྱས་མར་ཕེབས་འདུག་པ་ལྷ་དབང་ལགས་ད་མར་ཕེབས་བྱས་ད་རྒྱ་ནག་གི་ངོས་ནས་ཚུར་ད་གྲ་སྒྲིག་བྱས་ཡས་ཟེར་དེ་ལྷོ་ནུབ་ཅུས་གི་བོད་ལ་ཨ་ནི་བཅིངས་འགྲོལ་བཏང་དེ་དགོས་སུ་ག་འདྲས་ཆི་ད་འགའ་ཟེར་དེ་མའོ་ཀྲུའུ་ཞི་གིས་ཏུའུ་སི་ལྷོ་ནུབ་ཅུས་ལ་བཀའ་བཏང་དུས་སུ་ཨ་ནི་ལིའུ་པོ་ཁྲེང་ནང་དེ་དུས་ཀྱི་དོན་ཚན་བཅུ་ཞིག་བཏོན་ཡོད་རེད་བྱས་ཙང་གྲོས་མཐུན་དོན་ཚན་བཅུ་བདུན་གྱི་ནང་གི་ད་དོན་ཚན་སྔོན་ལ་ལྔ་བཅུ་ཅིག་ཡོད་པ་དང་དེ་ནས་བཅུ་ཅིག་ཡོད་པ་དེ་དེ་གཉིས་ཕར་ཚུར་སྦྲེལ་སྦྲེལ་བཏང་བ་ཟེར་ན་ས་ཕར་ཚུར་ཨེ་སེ་ལུ་བྱས་བྱས་སྙིང་བསྡུས་ལུ་ཅིག་ཨ་ནི་དོན་ཚན་བཅུ་བདུན་བཟོས་རྒྱུ་དེ་རྒྱ་ནག་གི་ངོས་ནས་བྱས་ན་སྔོན་མ་ནས་ཐག་ཆོད་རྒྱུ་ཞིག་རེད་ལྷ་དབང་ལགས། བྱས་ཙང་ཁོ་ཚོས་ཀྱི་གྲོས་གཞི་དེ་སྔོན་མ་ནས་ཐག་ཆོད་རྒྱུ་ཞིག་ལྷོ་ནུབ་ཅུས་ཀྱི་ལིའུ་པོ་ཁྲེང་གིས་ཐག་བཅད་རྒྱུ་དེ་ལ་ཡས་བཙུན་མ་ཚོས་ད་ནུས་འདྲི་སྤོར་གཅོག་བྱས་ལས་མ་གཏོགས་རྩ་བའི་ཐག་ཆོད་རྒྱུ་རེད་ང་ཚོའི་ངོས་ནས་བསམ་ཚུལ་ལུགས་དེ་འདྲ་ཞིག་ཁྱེར་བྱས་མར་ཕེབས་བསྡད་ཡོད་རེད་ལྷ་དབང་ལགས། ལགས་འོང། ཞུས་ཙང། སྐབས་དེ་དུས་ཀྱི་རྒྱ་ནག་དམར་པོའི་གཞུང་གིས་འདོད་ཚུལ་འདི་དང་ང་རང་ཚོས་མར་བཀའ་མོལ་གནང་སྐབས་ཕེབས་མཁན་ཚོའི་འཆར་གཞི་དེ་གཉིས་ད་ཁྱད་པར་ཆེན་པོ་ཞིག་གཅིག་ཡོད་རེད་ཨ་ནི་ཁོང་ཚོའི་ངོས་ནས་ཡིན་ན་གཅིག་གི་བོད་ཞི་བས་བཅིངས་འགྲོལ་ཟེར་ཡག་དེ་ཁ་ལ་གཅིག་གི་འཁྱེར་ཡོང་གི་ཡོད་རེད་ཨ་ནི་དང་ན་གཞན་དེའི་ཐོག་ལ་ཡིན་ནའི་ལས་པཎ་ཆེན་རིན་པོ་ཆེ་གི་ད་གནད་དོན་དེ་ལས་འདིའི་ནང་ལོགས་ལ། བཅུ། བྱེད་བཅས་ནི་ཡོད་རེད་ལ་ད་དོན་ཚན་བཅུ་བདུན་ནང་ལོགས་ལ་ཏག་ཏག་པཎ་ཆེན་རིན་པོ་ཆེ་གི་ད་སྐོར་དེ་བཀོད་རྗེས་བྱུང་ཡོད་རེད་ཞུས་ཙང་ད། དེ་འདྲ་ཅིག་གི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ད་པཎ་ཆེན་རིན་པོ་ཆེ་ངོས་འཛིན་དང་ཨ་ནི་རྒྱ་ནག་གཞུང་གིས་བེད་སྤྱོད་སྟངས་འཛིན་བྱེད་ཀྱི་ཡོད་པ་དེའི་སྐོར་ལས་ཡང་ངོ་སྤྲོད་ཏོག་ཙམ་ཅིག་གནང་ཤག། ང་ཕོད་ཀྱིས་མས་ནས་ཏར་བརྒྱབ་དགོས་པ་རེད། རྒྱལ་བ་རིན་པོ་ཆེ་དེ་ཞུ་བའི་སྒང་ལ་པཎ་ཆེན་གྱི་ནང་མ་སྒང་ནས་མས་གིར་ཡོད་པའི་པཎ་ཆེན་དེ་རྒྱ་མིས་ཁས་ལེན་ཁྱེར་བ་བྱེད་ཟེར་དགོས་པ་རེད། རྒྱ་མིས་ཁས་ལེན་བྱས་པ་ཡོད། ཨ་ནི་འདིའི་སྒང་ལ། འདི་འདི་བྱེད་ཁག་ད་ནི་གྲོས་གྲོས་ཆོད་འདི་བྱ་ཁའི་སྒང་ལ་ཨ་ནི་པཎ་ཆེན་མས་གིར་ཕེབས་དགོས་ཀྱི་ཡོད་ཟེར་བྱས་ནི། ནང་མ་སྒང་གིས། མས་གིར་ཨུ་ཚུགས་བྱེད་གོ་ད་འདི་ང་ཕོད་ཟེར་གྱི་ཡོད་རེད་ད། བཀྲ་ཤིས་ལྷུན་པོ་ནས་ཟུར་བཞི་བླ་ཁག་ཚོས་པཎ་ཆེན་གི་ཐུགས་དམ་ཅིག་འཁྱེར་ཡོད་རེད་པཎ་ཆེན་འོས་སྤྲུལ་གི་ཐུགས་དམ་ཅིག་འཁྱེར་ནི། གྲོ་མོར་འབྱོར་བསྡད་ཡོད་རེད་ད་འདིའི་ཁ་ཐུག་ཁེལ་ནི་མས་ནས་ང་ཕོད་ཏར་འདི། འབྱོར་ནི་ང་ཕོད་ཏར་ནང་ལ་ཡོད་རེད་ད་ག་རེ་ཡིན་ནའི་མེད་ནའི་མས་གིར་ཁོ་ཚོས་པཎ་ཆེན་པེ་ཅིན་རང་ནས་ཁས་ལེན་བྱེད་རོགས་བྱེད་ཟེར་བྱས་མས་གིར་ཞུ་གི་འདུག་ད་འདི་རྒྱལ་བ་རིན་པོ་ཆེས་པཎ་ཆེན་ད་ག་ཐུགས་གཏན་འཁེལ་ནས་གནང་ན་མ་གཏོགས་ཀྱི་ང་ཚོ་ཆིངས་ཡིག་རྒྱག་དེ་ལ་སྐྱོན་བྱེད་པ་ཡོང་གི་འདུག་ཨ་ནི་ཁོ་ཚོ་ཆིངས་ཡིག་འདི་ནང་ལ་ཡོང་གི་འདུག་ཟེར་བྱས་ནི་ཡར་སྙན་ཞུ་རྒྱུ་ནི་ཞུས་ནི་ད་འདི་ཟུར་བཞི་བླ་ཁག་གྲོ་མོར་ཕེབས་ནི་ཐུགས་དམ་ཞུ་གར་སླེབས་པ་ད་ཁ་ཐུག་ཁེལ་ནི་ཨ་ནི་ད་གའི་ཐོག་ལ་ཐུགས་དམ་གནང་གི་རེད།

སྐོར་གྱི་གནད་དོན་འདི་སྐབས་དེ་དུས་ཟླ་འདི་ནང་ལོགས་ལ་འཇུག་ཡ་དང་འདི་སྐད་ཅིག་གླེང་ཡ་འདི་ཡང་སྟོབས་ལགས་ཀྱིས་སྐབས་དེ་དུས་ཀྱི་རྒྱ་ནག་གི་འདོད་ཕྱོགས་འདི་ག་འདྲ་ཅིག་གཟིགས་ཡོད་ན་ད་འདི་སྐབས་ཀྱི་ཡང་ནང་དོན་འདི་གའི་དངོས་སུ་དོན་ཚན་བཅུ་བདུན་ཟེར་ཡག་གི་ཆིངས་ཡིག་འདི་ཐོན་པའི་སྐབས་ལ་ཡིན་པས་ན་ང་རང་ཚོ་བོད་པའི་ཕྱོགས་ཀྱི་འདོད་འདུན་དང་བྱས་པས་ན་ཁྱད་པར་ཆེན་པོ་ཞེ་པོ་ཅིག་ཕྱིན་ཡོད་རེད་བ། རེད་འགྲོ་ག་ལ་ད་པཎ་ཆེན་རིན་པོ་ཆེའི་གནད་དོན་འདི་རྒྱ་ནག་གིས་བཅུག་ཡས་དེ་དང་པོ་དེ་ལ་རྒྱ་ནག་ཁོ་རང་ཚོས་རྟག་པ་རེ་བཞིན་ཅིག་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱས་པ་ཡིན་ན་སྐད་ཆ་བཤད་ཀྱི་འདུག་དེའི་གི་གནས་ཚུལ་ལུགས་ཆ་འདྲ་བོ་རེད་སྐབས་དེ་དུས་བོད་དང་རྒྱ་ནག་གཉིས་ཀྱི་གནས་ཚུལ་གྱི་གྲོས་བསྡུར་བྱེད་ཡས་ཅིག་མ་གཏོགས་བོད་ནང་ཁུལ་གི་གནད་དོན་གྲོས་བསྡུར་བྱེད་ཡས་ཀྱི་ཅིག་སྐད་ཆ་ཅིག་མ་ཡོད་པ་མ་རེད་བ་བྱས་ཙང་འདི་བྱེད་དུས་སྐབས་སུ་ཐོག་མ་ཁོ་རང་ཚོས་འབྲེལ་མེད་དོན་བཤད་ཞེ་བོ་ཅིག་ཁྱེར་རེད་ད་རྒྱ་ནག་གི་ངོས་ནས་གནས་ཚུལ་དེ་འབྲེལ་མེད་དོན་བཤད་འདི་འདྲ་ཅིག་ཁྱེར་དགོས་ཀྱི་གནས་ཚུལ་ག་རེ་རེད་ཟེར་ན་གཅིག་ནས་ད་སྐབས་དེ་དུས་ཀྱི་པཎ་ཆེན་རིན་པོ་ཆེ་འདི་ད་དགུང་ལོ་ཆུང་ཆུང་རེད། པཎ་ཆེན་ནང་མ་སྒང། ཡོད་རེད། པཎ་ཆེན་ནང་མ་སྒང་བེད་སྤྱོད་བྱས་རྗེས་སྐབས་དེའི་གོང་ལ་པཎ་ཆེན་རིན་པོ་ཆེ་གིས་ཨ་ནི་བོད་དེ་བཅིངས་འགྲོལ་གཏོང་རོགས་བྱེད་ཟེར་གྱི་གཅིག་སྙན་ཞུ་སླེབས་སོང་ཟེར་ཡོད་རེད་བ་དེ་དེ་འདྲ་ཡི་གེ་འབྱོར་སོང་ཟེར། འོ་བྱས་ཙང་འདི་ཚོ་ལ་རྔན་པ་ཡིན་རྔན་པས་ཀྱི་བཟོ་འདྲ་ཞིག་རེད་རྒྱུ་མཚན་ག་རེ་ཟེར་ན་སྐབས་དེ་དུས་པཎ་ཆེན་རིན་པོ་ཆེ་དང་པཎ་ཆེན་ནང་མ་སྒང་དང་བོད་གཞུང་གི་བར་ལ་གནས་ཚུལ་དང་དཀའ་ངལ་ཞིག་ཡོད་པ་རེད་ད། འདིའི་དཀའ་ངལ་དེ་པཎ་ཆེན་རིན་པོ་ཆེ་གི་ད་སྐབས་དེ་དུས་སྐུ་ཕྲེང་དགུ་པའི་ཡང་སྲིད་ངོས་འཛིན་ཞུས་པ་དེ། བླ་བྲང་གི་ངོས་ནས་ཨ་ལགས་བླ་ཁོ་རིན་པོ་ཆེ་གིས་སྐུ་འབུམ་གྱི་གསེར་སྡོང་གི་མདུན་ལ་ངོས་འཛིན་ཞུས་པའི་གི་པཎ་ཆེན་སྐུ་ཕྲེང་བཅུ་པ་ཆོས་ཀྱི་རྒྱལ་མཚན་ཞུ་ཡས་དེ་ང་ཚོས་ཁྱེད་ལ་སྐུ་ཕྲེང་བཅུ་པ་ཆོས་རྒྱལ་མཚན་ར་མོ་དེ་སྐབས་དེ་དུས་བོད་གཞུང་གི་ངོས་ནས་ཡོངས་སུ་རྫོགས་པར་ངོས་འཛིན་ལུགས་ཤིག་རྒྱལ་བ་རིན་པོ་ཆེའི་ངོས་ནས་གསར་བསྒྲགས་ལུགས་ཤིག་གནང་ཡ་ཡོད་མ་རེད། བྱས་ཙང་ད་དེ་གསར་བསྒྲགས་གནང་བ་ལ་ཡར་ལྷ་ས་ལ་གདན་འདྲེན་ཞུས་བྱས་སྔོན་མའི་གི་གཅིག་འགྲོ་སྟངས་ནང་ལྟར་བྱས་བྱས་ཟན་རིལ་སྒྲིལ་བྱས་སྤྲུལ་སྐུ་ཞལ་གཉིས་གཅིག་ལི་ཐང་ནས་བྱས་གཅིག་ཚ་བ་དཔའ་ཤོད་ནས་ཡོད་རེད་བྱས་ཙང་འདི་ཚོ་གསུམ་ཟན་རིལ་སྒྲིལ་བྱས་ངོས་འཛིན་བྱེད་དགོས་རེད་ཟེར་བོད་གཞུང་གི་ངོས་ནས་དེ་རེད་ད་བཀྲ་ཤིས་ལྷུན་པོའི་བླ་བྲང་གི་ངོས་ནས་བླ་བྲང་ཟེར་ན་ད་པཎ་ཆེན་ནང་མ་སྒང་རེད་པཎ་ཆེན་ནང་མ་སྒང་གི་ངོས་ནས་པཎ་ཆེན་གཅིག་ཐོག་ལ་ངོས་འཛིན་བྱེད་རོགས་བྱས་ཡོད་ཟེར་ང་ཚོས་ཀྱིས་སྐུ་འབུམ་ལ་འཁྲུངས་རྒྱུ་དེ་ག་རེ་ཟེར་ན་འདི་རྭ་སྒྲེང་རིན་པོ་ཆེ་རེད་ལྷ་མོའི་བླ་མཚོ་རེད་ལྷག་པར་དུ་བླ་བྲང་བཀྲ་ཤིས་འཁྱིལ་གྱི་བླ་ཁོ་རྡོ་རྗེ་འཆང་གི་ངོས་ནས་སྐུ་འབུམ་གྱི་གསེར་སྡོང་གི་མདུན་ལ་ཟན་རིལ་སྒྲིལ་རྒྱུ་དེའི་ནང་ལ་ཐོན་རྒྱུ་རེད་དེ་དམིགས་བསལ་ཅན་དེ་ག་རང་ལ་ངོས་འཛིན་བྱེད་རོགས་བྱེད་ལབ་པ་རེད་བྱས་ཙང་ད་འདི་ཡི་གི་དཀའ་ངལ་དེ་ག་རེ་ཟེར་ན་བོད་གཞུང་དང་བཀྲ་ཤིས་ལྷུན་པོའི་བར་ལ་སྐབས་དེ་དུས་སྔོན་ལ་དཀའ་ངལ་འཕྲད་རྒྱུ་འདི་ཡི་གི་ཆེད་དུ་ཨ་ནི་མ་ནི་ཡའི་པཎ་ཆེན་རིན་པོ་ཆེ་ཡར་རྡོར་དུ་ནི་ཞིག་སྐུ་ཕྲེང་བཅུ་པ་ཡིན་པ་ལ་སྐབས་དེ་དུས་ཀྱི་བོད་གཞུང་གི་ངོས་ནས་དོགས་པ་མེད་ཀྱོག་བཟོ་འདྲ་ཅིག་རེད། ཡིན་པ་ཡིན་ན་ཡར་གདན་འདྲེན་ཞུས་བྱས་ཟན་རྟགས་སྒྲིལ་དགོས་རེད་གསུང་ཡས་དེ་ག་རེ་ཟེར་ན། སྐབས་དེ་དུས་པཎ་ཆེན་རིན་པོ་ཆེ་མཚོ་སྔོན་ལ་ཡོད་པ་ཡིན་པ་སོང་ཙང་སྔོན་མའི་གི་གནས་ཚུལ་དཀའ་ངལ་དེ་ཐག་གཅོད་བྱེད་མ་ཐུབ་པ་ཡིན་པ་སོང་ཙང་ལྷ་ས་ལ་ཡར་གདན་འདྲེན་ཞུས་པ་ན་ད་བོད་གཞུང་གི་ག་རེ་བྱས་བྱས་ལུགས་ཅིག་རེད་བ། ཁོའི་ཁྱབ་ཁོངས་དེ་ལ་སྔོན་མ་སྐུ་ཕྲེང་དགུ་པའི་སྐབས་སུ་མར་ཅིག་ཆོས་ཐོག་ལ་ཕེབས་གནང་རེད་བ། བྱས་ཙང་དེ་བྱེད་དུས་སྐབས་སུ་ཡར་བཅར་ཤོག་ཟེར་གི་བ་རེད། ཡང་མ་མཇལ་བ་ཡིན་ན་མའི་གཅིག་ཐོག་ལ་ཆབ་དེ་འདྲས་ཞུས་པ་ཡིན་ན་ད་པཎ་ཆེན་རིན་པོ་ཆེའི་ངོས་འཛིན་བྱས་ད་པཎ་ཆེན་རིན་པོ་ཆེའི་ངོས་འཛིན་བྱས་ཚར་བ་ན་དམིགས་བསལ་གྱི་ཤུགས་རྐྱེན་མང་པོ་ཞིག་ཡོད་རེད་བ། ད་ལྟ་ཁོ་ཚོ་མའི་རྒྱུན་རིང་པོ་ལྷག་ཡ་དེ་པཎ་ཆེན་སྐུ་ཕྲེང་དགུ་པ་གྲོངས་བཅུ་པ་ངོས་འཛིན་མ་ཐུབ་པར་ལ་ཁོ་ཚོ་དཀའ་ངལ་ཞེ་པོ་ཞིག་འཕྲད་ཡོད་བ་བཀྲ་ཤིས་ལྷུན་པོའི་བླ་པཎ་ཆེན་ནང་མ་སྒང་ད་ད་ལྟ་མཚོ་སྔོན་ལ་ཡོད་སྐྱོ་དེ་བཅུ་པ་ངོས་འཛིན་བྱས་དགུ་པའི་ཡང་སྲིད་ལ་ངོས་འཛིན་བྱས་པ་ན་བླ་བྲང་ནང་མ་སྒང་གི་སྟོབས་ཤུགས་ཆེ་རུ་འགྲོ་གི་ཡོད་རེད་བ། དེ་སྟོབས་ཤུགས་ཆེ་རུ་འགྲོ་བ་ཡིན་ན་ད་རྒྱ་ནག་དང་ཉིན་མོ་ཞིག་བྱས་ན་མཉམ་འབྲེལ་བྱས་རྗེས་ཨ་ནི་མ་ནི་ཡའི་མངོན་མེད་ཀྱི་གྱོད་དོན་བཏོན་ཡས་ཆོད་ལ་དེ་ཚོ་བཏོན་གི་རེད་བསམ་རྗེས་ཁོ་ཚོ་ཞེད་སྣང་དེ་ལ་ཡོད་པ་རེད་མ་གཏོགས་པས་ཀྱི་སྤྲུལ་སྐུ་ཡང་སྲིད་དེ་དངོས་གནས་རེད་མ་རེད་དེ་ཡག་པོ་ཞིག་དགོས་ཀྱི་རེད་ཟེར་གྱི་བསམ་བློ་དེ་བཏང་གི་ཡོད་མ་རེད་གཅིག་བྱས་ན་དུས་སྐབས་དེ་ཚོས་དཔེར་བྱས་ན་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་དང་ཕུར་ལྕོག་རིན་པོ་ཆེ་དང་དེ་ཚོས་དང་ལྷ་མི་ལ་ཚོས་དངོས་གནས་བྱས་ན་ད་ཆའི་སྐུ་ཕྲེང་བཅུ་པ་དེ་ག་རང་ལ་གཏན་འཁེལ་ཡོད་རེད་ཁོ་ཚོས་དེ་ཐུགས་བདེན་པ་འདུག་གསུངས་ཡོད་རེད་ད་མ་གཞི་དཔེར་ན་པཎ་ཆེན་བླ་ཁོ་རིན་པོ་ཆེ་གིས་གསེར་སྡོང་འབྲི་སྐྱོ་རེད་མ་གཏོགས་དེ་ལ་རྒྱ་མི་གིས་ངོས་འཛིན་བྱེད་སྐྱོ་བཟོ་འདྲ་དང། བླ་བྲང་གི་སྐུ་དྲག་ཁོ་རང་ཚོ་གང་བྱུང་མང་བྱུང་བྱེད་སྐྱོ་ཀྱི་ངོས་འཛིན་ཞུ་ཡོད་ཅིག་མ་རེད་བ། ད་དཀའ་ངལ་དེ་དེ་རེད་བོད་གཞུང་ངོས་ནས་བྱས་ན་དཀའ་ངལ་མེད་བ་ཆགས་ཚར་རེད་ཡིན་ན་བཀྲ་ཤིས་ལྷུན་པོའི་ངོས་ནས་བྱས་ན། ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གསུམ་ནས་བྱས་མར་བྱོལ་ཐོག་ལ་འགྲོ་དགོས་ཀྱི་དགོས་པ་རྒྱུ་མཚན་ཞིག་ཡོད་རེད་བ། དེ་འགྲུབ་ཡོད་བ། པཎ་ཆེན་ནང་མ་སྒང་གི་ངོས་ནས་སྔོན་ལ་གོ་མིན་ཏང་ལ་མཉམ་འབྲེལ་ལུ་བྱས་རེད་བ་ནས་རྒྱ་ནག་དམར་ཤོག་ལ་མཉམ་འབྲེལ་བྱས་རེད་མཉམ་འབྲེལ་བྱེད་དགོས་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན་པཎ་ཆེན་རིན་པོ་ཆེ་འདི་ངོས་འཛིན་ཅིག་དགོས་ཀྱི་ཡོད་རེད་ཁོ་ཚོས་ཀྱི་སྤྱིར་བཏང་ད་བོད་གཞུང་གིས་ངོས་འཛིན་བྱས་རེད་དེ་རྒྱ་ནག་གིས་ངོས་འཛིན་མ་བྱས་ན་པཎ་ཆེན་ཆགས་ཀྱི་རེད་ཆགས་ཀྱི་མ་རེད་ཟེར་བསམ་ཚུལ་དེ་ཡོད་མ་རེད་ཁོ་ཚོ་ལ་དེ་ངོས་འཛིན་བྱུང་བ་ན་ཨ་ནི་རྒྱ་མིའི་ངོས་ནས་ད་པཎ་ཆེན་རིན་པོ་ཆེ་གི་ཤུགས་རྐྱེན་དེ་རྒྱ་ནག་ལ་ཤུགས་ཆེ་པོ་ཞིག་ཡོད་རེད་བ་འདི་ཡི་གི་སྟོབས་ཤུགས་ཅིག་ཡོད་རེད་བ། བླ་བྲང་གི་སྟོབས་ཤུགས། ནང་མ་སྒང་གི་སྟོབས་ཤུགས་དེ་ཆེ་རུ་འགྲོ་དགོས་ར། དེ་འདྲའི་ངོས་ནས། གོ་མིན་ཏང་ལ་མཉམ་འབྲེལ་ལུས་བྱས་རེད། གུང་ཁྲན་ཏང་ལ་མཉམ་འབྲེལ་བྱས་གི་ཅིག་ལས་གཞི་འདིང་གི་ཡོད་རེད་བ། བྱས་ཙང་དེ་འདིང་དུས་སྐབས་སུ་མར་ཡི་གེ་བཏང་ཡ། བཅིངས་འགྲོལ་བཏང་རོགས་ཟེར་གྱི་གནས་ཚུལ་དེ་འདྲ་བྱུང་སྟེ་གཅིག་བྱས་ན་དེ་ལ་རྔན་པའི་བཟོ་འདྲ་ཅིག་རེད། དེ་ཐག་ཆོད་པ་ཡིན་ན། པཎ་ཆེན་རིན་པོ་ཆེ་དེ་ངོས་འཛིན་ཐུབ་པ་ཡིན་ན། ཨ་ནི་བླ་བྲང་གིས་ག་རེ་བྱས་པ་ཡིན་ན་དེ་ལ་ཤུགས་རྐྱེན་ཆེན་པོ་ཡོད་རེད་བ། རེད་རེད་རེད། ནང་མ་སྒང་གིས་ག་རེ་བྱས་ན་ཤུགས་རྐྱེན་ཆེན་པོ་ཡོད་རེད་བ། དེ་ཤུགས་རྐྱེན་ཆེན་པོ་ཡོད་ནང་མ་སྒང་གིས་རྒྱ་ནི་རྒྱ་མི་གིས་གུང་ཁྲན་ཏང་གིས་ག་རེ་བྱས་ལབ་པ་ན་དེ་བྱས་འགྲོ་གི་ཡོད་རེད་བ་སྐབས་དེ་དུས་ཙམ་པ་ག་རེ་ན་ཁོ་གཉིས། ནང་མ་སྒང་ཁོ་རང་ཚོ་སྟོབས་ཤུགས་ཆེ་རུ་འགྲོ་གི་ཡོད་རེད་བ། ཨ་ནི་ཁོ་གཉིས་མཉམ་འབྲེལ་ཡིན་དུས་སྐབས་སུ་བོད་ལ་རྒྱ་མི་གིས་ཅིག་སྲིད་ཇུས་སྤེལ་ཏེ་ཁོ་རང་ཚོའི་མངོན་འདོད་ནང་ལྟར་སྒྲུབ་ཡས་དེ་ལས་སླ་པོ་ཞིག་རེད་བ། དེ་འདྲས་བྱས་རྗེས་ཁོ་ཚོས་འཁྱེར་ཡོང་གི་ཡོད་རེད་བ། པཎ་ཆེན་རིན་པོ་ཆེའི་དགོས་འདུན་དེ།

གནད་དོན་ཅིག་ཐག་གཅོད་བྱེད་ཐོག་ལ་འཁྱེར་ཡོང་ར། ལོངས། ང་རང་ཚོ་བོད་མི་རེ་རེ་ཚང་མའི་ངོས་ནས་གོམ་པ་སྤོ་སྟངས་མ་ནོར་བ་བྱེད་ཡག་དེ་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡག་དེ་གལ་ཆེན་པོ་ཞེ་དྲག་ཅིག་རེད་གསུངས་པས་ཨ་ནི་མི་གཞན་གྱི་བེད་སྤྱོད་འོག་ལ་ཕྱིན་རྗེས་མི་རིགས་གཅིག་གི་མདུན་ལམ་ཞུས་ན་རེད་ད་ད་ལྟ་ཡིན་པས་ནི་དངོས་གནས་འཆི་གསོན་གྱི་གནས་སྟངས་ལ་ཆགས་བསྡད་ཡོད་ར་ཞུས་ཙང་འདི་འདྲ་ཀྱི་ཐོག་ནས་གཞན་གྱིས་ཨ་ནི་བེད་སྤྱོད་མ་འགྲོ་ཡག་དེ་ལས་གནད་འགག་ཅིག་ཆགས་ཀྱི་ཡོད་ར་ད་དོན་ཚན་བཅུ་བདུན་དེ་གླེང་པའི་སྐབས་ལ་ཡིན་པས་ན་དོན་ཚན་དེ་ཡིན་པས་ན། ང་རང་ཚོ་བོད་པ་ཚང་མས་བཙན་དབང་འོག་ནས་ནི་ཐོན་པའི་དོན་ཚན་བཅུ་བདུན་བྱས་བྱས་ཞུ་གི་ཡོད་རེད་ད། གྲོས་མཐུན་དོན་ཚན་བཅུ་བདུན་བྱས་བྱས་རྒྱ་ནག་གིས་དུས་རྒྱུན་ལབ་ཡོང་གི་ད་ཡིན་ནའི་ལས་འདི་གྲོས་མཐུན་བྱས་བྱས་ནི་ཕྱོགས་གཉིས་ཀ་འདྲ་མཉམ་གི་ཐོག་ནས་འདོད་པ་ཡོད་པ་བྱས་བྱས་ཐོན་པ་ཅིག་མ་རེད་དེ་དོན་ཚན་བཅུ་བདུན་དེ་ཡིན་པས་ན་བཙན་དབང་འོག་ལ་བཞག་པའི་ནི་ཆིངས་ཡིག་དོན་ཚན་བཅུ་བདུན་ཅིག་ཆགས་ཀྱི་ཡོད་རེད་བྱས་བྱས་ཅིག་ང་རང་ཚོ་བོད་པ་ཚོས་ནི་དོན་ཚན་བཅུ་བདུན་གྱི་ཆིངས་ཡིག་དེ་ཕར་ཕྱིན་མི་གཏད་པའི་སྐབས་ལ་ངོས་འཛིན་ཞུ་གི་ཡོད་ལ་ཏག་ཏག་ནི་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡིན་ནའི་དེ་ཡིན་ན་བཙན་དབང་ཐོག་ནས་བཞག་པ་ཅིག་ཆགས་ཀྱི་ཡོད་པའི་སྐོར་ལ་ངོ་སྤྲོད་འདུག་སེ་ཅིག་གནང་བཞག།
རྒྱ་ནག་ཏུ་བསྐྱོད་མིའི་དོན་གཅོད་སྐུ་ཚབ་རྣམས་པེ་ཅིན་ལ་འབྱོར་འཕྲལ། ཐོག་མར་རྒྱལ་སྲིད་སྤྱི་སྤྱོད་ཁང་གི་ཀྲོའུ་ཙུང་ལིས་གསོལ་སྟོན་ཐོག་རྒྱ་བོད་སྐུ་ཚབ་རྣམས་ངོ་སྤྲོད་གནང་རྗེས་རྒྱ་དམར་གཞུང་ཚབ་ལི་ཝུ་ཧན་ཀྲང་ཅིན་ཝུ་ཀྲང་ཀོ་ཧྭ་སུན་ཀྲི་ཡོན་བཅས་ནས་གྲོས་ཆོད་ཚིག་གཞི་ཡིན་ཁུལ་དོན་ཚན་བཅུ་འཁོད་ཅིག་སྤྲད་པ་སྟེ། བོད་གཞུང་སྐུ་ཚབ་རྣམས་ནས་བོད་སྔ་མུས་རང་བཙན་ཡོང་ཐབས་ལ་ཞི་འཇམ་ཐབས་མཁས་ཐོག་ནས་གྲོས་མོལ་བྱེད་རྒྱུ་དང། རང་གཞུང་ལ་དགོངས་སྐོར་ཞུ་རྒྱུ་ཕར་བཞག་བོད་ལྗོངས་ཕྱི་རྒྱལ་བཙན་དབང་རྒྱལ་ཁབ་ཀྱི་འོག་ནས་ཞི་བའི་བཅིངས་འགྲོལ་ཐོབ་ཚུལ་དང། བོད་མི་མང་རྣམས་རང་གི་མེས་པོའི་རྒྱལ་ཁབ་ཀྱི་ཁྱིམ་ཚང་ཆེན་པོའི་ནང་ལ་ལོག་རྒྱུ་ཡིན་ཚུལ་སོགས་གནས་ཚུལ་དངོས་ཡོད་དང་ཕྱོགས་འགལ་རྩ་དོན་རང་ནས་བསྒྱུར་རྒྱུའི་སྐད་ཆ་ཤོད་ཡུལ་མེད་པར་ཧམ་སེམས་ཆེ་ཁར། ཚིག་འཇོག་རེ་ཟུང་ལ་མཐོན་པོའི་གསལ་ཁ་དགོས་ཚུལ་བཤད་པ་ཡང་གདུག་རྩུབ་ཆེ་བའི་ཚིག་ངན་དང་མི་འདོད་པའི་རྣམ་འགྱུར་ཆེན་པོ་བསྟན་པ་དང། བསྟན་དང་སྟོན་བཞིན་པའི་འོག་མཐའ་མ་དོན་ཚན་བཅུ་བདུན་ཞེས་ཁོ་རང་ཚོའི་འདོད་མོས་ལྟར་བྲིས་པའི་བྲིས་པ་འདི་རང་ལ་ཁས་ལེན་བྱེད་དགོས་བྱུང་བ་རེད། དེའི་སྐབས་ཀྱི་གནས་ཚུལ་ཞིབ་པར་དེ་སྐོར། ཀུན་བཟང་རྩེ་ཆེན་པོ་མཆོག་གིས་ཕྱག་ཐོ་ཅིག་གནང་ཡོད་རེད། བཙན་དབང་གི་ཐོག་ནས་འདི་བཞག་དགོས་བྱུང། ཨ་ནེ་འདི་རྒྱལ་བ་རིན་པོ་ཆེ་ལ་སྙན་སེང་མ་ཞུས་པ་དང་འདི་ཚོ་སྒང་ག་ལ་རྒྱ་མིའི་བས་ང་ཚོའི་བས་སྐད་ཆ་བཤད་ཡག་གི་འདིར་བྱས་ཨ་ནེ། ཅིག་གིས་རྒྱལ་བ་རིན་པོ་ཆེ་ལ་ཡང་སྙན་སེང་ཞུ་གི་ཡོད་མདོག་མདོག་རུ་བྱེད་པའི་སྒང་ལ་འདི་ཚོ་ལས་བས་རླུང་ཇི་ལྟར་བསྟན་ཨ་ཁྱེད་རང་ཚོ་འདི་ཉན་ག་ཉན་གི་མེད་པ། ཨ་ནེ་འདི་མ་ཉན་ན་ཨ་ནེ་ང་ཚོ་ལྕེ་དགུ་ཏོག་ནམ་ཅིག་གི་འདི་ཡིན་ཟེར་ནས་བོད་བས་དྲག་པོར་ཞེ་པོ་འདི་འདྲ་བྱས་པའི་ལོ་རྒྱུས་མང་པོ་ཞིག་ཤོད་གནང་ཤག་རྒྱ་མི་གང་བཤད་པ་གཅིག་གི་ཐོག་ལ་མ་གཏོགས་གཅིག་བོད་པས་ད་གྲོས་ཆོད་ཟེར་ནས་དེ་ནམ་རྒྱུན་ནས་ལུགས་སྲོལ་ཡིན་ན་ཕན་ཚུན་གཉིས་འདོད་པ་འདི་ནི་གྲོས་ཆོད་ཆགས་དགོས་པ་འདི་རེ་ཙང་བྱུང་བར་རྒྱ་མི་ཁོ་རང་ཚོས་ཟིན་བྲིས་ཀྱི་རྒྱབ་རྟགས་འདི་ལྟར་ལ་ཉན་ག་མ་ཉན་ག་རྟགས་འདི་ཁོག་ལ་ག་སོ་རེ་རྒྱལ་བ་རིན་པོ་ཆེའི་དོ་སྐུའི་དབང་ཆའི་སྐོར་དང་ཆོས་དད་རང་མོས་དེ་གཅིག་གསན་འགྲོ་ཚིག་འདི་གཉིས་རུབ་ཀྱི་འདྲེ་ནི་བགས་སུ་བཟོ་བཅོས་རུབ་གནང་ཐུབ་མེད་འགྲོ། མ་གཏོགས་གཅིག་གཞན་པས་བོད་དམག་བཅིངས་འགྲོལ་དམག་ལ་བསྒྱུར་རྒྱུ་ཡིན་ན་གཅིག་སེ་ཉལ་གཅིག་སུ་དང་ཨ་ནི་བོད་ཀྱི་ནང་ལ་པས་རྒྱ་དམག་གཏོང་རྒྱུ་དང་གཅིག་སེ་འདི་ཁོ་རང་ཚོ་རང་གི་འདོད་པ་གང་ཡོད་མ་གཏོགས་གཅིག་ཚིག་གཅིག་བཤད་ལོང་མ་བྱུང། ལྷའུ་རྟ་ར་གིས་གཅིག་ཆོས་སྐོར་ལ་སྐད་ཆ་རབ་བཤད་ཚིག་རབ་ཀྱིས་བྱས་གསུངས་ཏེ་བདེ་ལེགས་པས་ནམ་རྒྱང་རྣམ་འགྱུར་ངན་པ་བསྟན་བྱས་བསྟུན་ཁྱེད་ཚོ་རྒྱན་དགུག་གི་མི་འདུག་ན་ནམ་རྒྱང་ལོག་རྒྱུགས། དེ་འདི་བྱེད་དགོས་ཡག་ཡོད་མ་རེད་ང་ཚོས་སྐྱེ་དགུ་སྟོང་ཐམས་ཅད་ཡིན་མ་གཏོགས་བོད་དྲག་པོའི་བཅིངས་འགྲོལ་བྱེད་ཀྱི་རེད། ཁྱེད་ཚོ་ལོག་རྒྱུགས། འདི་ཡང་རྗེས་ནས་བཤད་ན་ང་ཚོ་པད་མ་ཅན་རང་ཅན་རེད་གསུངས་ཡང་ཁོང་ཚོ་གང་གའི་བཀའ་མོལ་ནང་འདི་འདྲ་འདུག་བྱས་ཙང་ང་ཚོས་རྟག་པར་རེ་ཞིག་རྒྱ་མིའི་གྲོས་ཆོད་དོན་ཚན་བཅུ་བདུན་ཟེར་མཁན་དེ་རྒྱ་མིའི་བཙན་དབང་གི་འོག་ལ་བཞག་དགོས་བྱུང་ཟེར་མཁན་འདྲ་བ་དག་འདི་རེད། ཨ་ནི་འདིའི་སྐབས་དེ་མདོ་སྤྱི་ང་ཕོད་ཀྱི་དམ་ཕྲུག་བསྣམས་ཡོག་རེད་མདོ་སྤྱིའི་ལས་དམ་ཟེར་མཁན་དེ་མདོ་སྤྱི་རང་ལ་ཡོག་རེད་བསྣམས་ཡོག་རེད་ཟེར་བསྣམས་ཡོད་པ་མ་ཟད་དེ་དུས་བསམ་ཕོ་དག་བཀའ་མོལ་བྱོན་ཁོང་སྐུ་སྲུང་མདའ་དཔོན་དག་བཀའ་མོལ་བྱོན་པའི་སྐུ་སྐེད་དཀྲིས་ནས་སྐེད་རགས་ནང་བསྡམས་ནས་བསྣམས་ཕེབས་བཞག་གསུང་གི། ཨ་ནི་བི་གའི་རྟགས་འདོད་པ་གང་ག་རབ་ཏུ་མ་བྱུང་ཙང་བོད་པས་འདི་བྱེད་རྒྱུར་མ་བྱུང་བར། འདོད་པ་གང་བྱེད་རྒྱུ་མ་བྱུང་ཙང་ཨ་ནི་དམ་ཕྲུག་མེད། ཅེས་ཨ་ནི་མདོ་སྤྱིའི་དམ་ཕྲུག་ནས་བཅས་པ་ཚང་མ་རྒྱ་ནག་རང་ལ་བཟོས་ནས་དམ་གྲུ་བརྒྱབ། དམ་ཕྲུག་བརྒྱབ་ནས་ཨ་ནི་དེ་དམ་ཕྲུག་འདི་ཚོ་ཡང་བརྒྱབ་པ་མ་ཟད་ཡང་སོ་སོས་འཁྱེར་ཡོད་མ་རེད་ཟེར་དམ་ཕྲུག་འདི་གིས་དེ་རྒྱ་ནག་རང་ལ་འགྲེམས་སྟོན་ཁང་ནང་ལ་བཞག།

ཁྲིམས་དཔོན་ཚོགས་པས། སྐུ་ངོ་ཀུན་བཟང་རྩེ་ལ་གྲོས་ཞུས་པ་འདི་ནང་ལ་གསལ་ཐག་བྱུང་བ་ལྟར་གནས་ལུགས་འདི་གང་ག་རྩ་བ་ཡིན་པ་རེད་འདི་གང་ག། ད་སྟོབས་ལགས་ནི་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་ཅིག་ཆགས་གནང་གི་ཡོད་ལ་ཆིངས་ཡིག་དོན་ཚན་བཅུ་བདུན་ཟེར་ཡག་འདི་ཅིག་བཞག་པའི་སྐབས་ཀྱི་གནས་སྟངས་དང་འདྲ་མཉམ་གྱི་རྣམ་པ་ཅིག་ཐོན་ཡོད་མིན་འདི་གའི་ཐོག་ལ་ཡང་བཀའ་འདྲི་ཞུ་གི་ཡོད། རེད་འགྲོ་ག་ལ་ལྟ་འདྲ་མཉམ་དང། དང་ཡོག་མ་རེད་ལ་ཞི་བ་ཡང་མ་རེད་བ་ག་རེ་རེད་ཟེར་ན་དབང་འོག་ཏུ་བཞག་རྒྱུ་རང་རེད་རྒྱུ་མཚན་ག་རེ་རེད་ཟེར་ན་གྲོས་མཐུན་དོན་ཚན་བཅུ་བདུན་ཟེར་གི་དེ་ཡི་ནང་ལ་ཀྲུང་དབྱང་མི་དམངས་དང་ཨ་ནི་བོད་ས་གནས་སྲིད་གཞུང་གི་བར་ལ་ཨ་ནི་གྲོས་མཐུན་བྱུང་བ་ཟེར་གི་ད་འགོ་བརྗོད་ལ་དེ་འདྲས་ལོས་བྱོས་བ་རེད་ད་ངས་ཚིག་རིས་ཇི་བཞིན་དྲན་གྱི་མི་འདུག། ཡིན་ན་ལ། ཀྲུང་དབྱང་དང་བོད་ས་གནས་སྲིད་གཞུང་ཟེར་གི་སྐད་ཆ་བརྗོད་ར་དེའི་བར་ལ་ཨ་ནི་གྲོས་མཐུན་ཟེར་སྐད་ཆ་ཤོད་ཀྱི་རེད་དེའི་འགོ་བརྗོད་དེ་སུས་བརྒྱབ་ཡོད་རེད་ཟེར་དུས་སྐབས་སུ་རྒྱ་ནག་ཁོ་རང་ཚོས་སྔོན་ལ་གཏན་འབེབས་བྱས་རྒྱུ་ཞིག་རེད་དེ་ག་རེ་ཟེར་ན་དབུས་དང་ས་གནས་ཀྱི་སྐད་ཆ་བཟོས་བཞག་ཡོད་རེད་བོད་རྒྱལ་ཁབ་དང་རྒྱ་ནག་རྒྱལ་ཁབ་གཉིས་མུས་གིས་ཅིག་སྐད་ཆ་ཞིག་བཤད་ཀྱི་ཡོད་མ་རེད་དེ་འདྲ་ཡིན་དུས་སྐབས་སུ་རྒྱལ་ཁབ་དང་རྒྱལ་ཁབ་ཡིན་ན་ཆིངས་ཡིག་ཟེར་ང་རང་ཚོས་ན་ཆིངས་ཡིག་ཟེར་བཤད་ཀྱི་ཡོད་ར་ནམ་རྒྱུན་དུ་ཆིངས་ཡིག་དོན་ཚན་བཅུ་བདུན་ཟེར་བཤད་ཀྱི་ཡོད་ར་བྱས་ཙང་དངོས་ཡོད་ཀྱི་ཕེབས་དེ་ལ་གྲོས་མཐུན་ཟེར་དེ་བཤད་བཞག་ཡོད་རེད་ད་དེ་ང་ཚོས་གུས་གྲོས་མཐུན་བྱས་བཞག་རྒྱུ་རེད་ཟེར་ན་གྲོས་མཐུན་བྱས་བཞག་རྒྱུ་རྩ་བ་ཉིད་ནས་མ་རེད། རྩ་བ་ཉིད་ནས་མིན་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། དེ་འདྲ་གོང་དུ་ཞུས་ཞུས་ནང་བཞིན་རེད་བོད་ས་གནས་སྲིད་གཞུང་ཟེར། རྒྱ་མི་ཁོ་རང་ཚོའི་དབང་ཡོད་ཀྱི་ཐོག་ནས་ལབ་པ་མ་གཏོགས་བོད་གཞུང་དང་བོད་མི་མང་གི་དང་སྐབས་དེ་དུས་ཀྱི་མཐོ་རིམ་སྐུ་དྲག་དཔེ་བྱས་ན་བཀའ་བློན་ང་ཕོད་དང་བཅས་པའི་གཅིག་གི་གྲོས་མཐུན་བཞག་གར་འགྲོ་མཁན་ལྟེ་བོ་དེ་ཁོང་རང་རེད། བཀའ་བློན་ང་ཕོད་དང་བཅས་པ་ཅིག་ལྔ་བཅུ་ང་དགུ་བར་དུ

དེ་གཞུང་གཅིག་ཡིན་པ་ན་དེ་ལ་ས་གནས་སྲིད་གཞུང་ཟེར་ང་ཚོའི་ངོས་ནས་ལབ་ཀྱི་ཡོད་མ་རེད་མ་ལབ་དུས་སྐབས་སུ་སྐབས་དེ་དུས་གྲོས་མཐུན་དོན་ཚན་བཅུ་བདུན་ནང་ལ་བཞག་ཡོད་དེ་རྒྱ་ནག་ཁོ་རང་ཚོས་དབང་ཡོད་འོག་ནས་བཞག་པ་དང། དེ་ལ་ང་ཚོའི་བསམ་ཚུལ་རྐང་གཅིག་སླེབས་ཡོད་མ་རེད་ཡིག་ཆའི་ཚིག་སྦྱོར་བྱེད་སྟངས་ལ་སླེབས་ཡོད་མ་རེད་བརྗོད་བྱ་གི་ནང་ལ་སླེབས་ཡོད་མ་རེད་བརྗོད་བྱའི་ཚིག་སྦྱོར་བྱེད་སྟངས་ལ་ཡོད་མ་རེད་བརྗོད་བྱ་དོན་གྱི་ཆེད་ལ་བོད་ཀྱི་ངོས་ནས་བསམ་ཚུལ་རྐང་གཅིག་སླེབས་ཡོད་མ་རེད་བོད་ང་ཚོས་དེ་མ་མ་ཁྱེད་ཁྱོད་བསམ་ཚུལ་སྦྱོར་བ་དེ་རྐང་གཅིག་སླེབས་མ་རེད་དེ་ཚང་མ་ལོ་རྒྱ་ནག་བརྗོད་བྱ་རྗོད་བྱེད་གཉིས་ཆ་ལོ་རྒྱ་ནག་གི་བསམ་ཚུལ་རེད་ད། དེ་ལ་བྱེད་ན་འགྲིག་གི་རེད་མ་བྱེད་ན་ང་ཚོས་ཀྱི་མཐའ་མཚམས་ལ་བཀའ་བཏང་བཏང་ཅིག་རེད་ཟེར་གི་ཁོ་ཚོས་ཀྱི་སྡིགས་ར་དེ་འདྲ་བསྐུལ་ཡོད་པ་དེ་དངོས་ཡོད་གནས་ཚུལ་རེད་དོ་སྡིགས་ར་བསྐུལ་བ་དང་མཐའ་མཚམས་ལ་བཀའ་བཏང་རྒྱུ་བཞག་རྒྱུ་རེད་ཟེར་ཏེ་ང་རང་ཚོས་བོད་པས་ཀྱི་བྲིས་བཞག་རྒྱུ་སྐབས་དེ་དུས་དཔེ་བཤད་ན་ཁེ་སྨད་བསོད་ནམས་དབང་འདུས་ཀྱི་ལོ་རྒྱུས་ཡོད་པ་རེད་བསམ་ཕོ་བསྟན་འཛིན་དོན་གྲུབ་ཀྱི་ལོ་རྒྱུས་ཡོད་རེད་ལྷའུ་རྟ་ར་ཐུབ་བསྟན་བསྟན་དར་གྱི་ལོ་རྒྱུས་ཡོད་པ་རེད་དེ་ག་ནང་བཞིན་ད་དེ་ཚོ་ང་ཚོས་བོད་པས་ཀྱི་དེ་ག་ནང་བཞིན་སྟག་ལྷ་ཕུན་ཚོགས་བཀྲ་ཤིས་ང་ཚོས་སྐད་སྒྱུར་དེ་རེད་ས་འདུ་རིན་ཆེན་ང་ཚོས་ཀྱི་དབྱིན་ཇིའི་སྐད་སྒྱུར་དེ་རེད་དེ་ཚོ་གི་ལོ་རྒྱུས་ཡོད་རེད་ད། དེ་ཚོའི་ནང་ལ། བཙན་གནོན་འོག་ཏུ་བཞག་བྱུང་ཟེར་གྱི་མ་གཏོགས་ང་ཚོའི་འདྲ་མཉམ་གྱི་ང་ཚོས་དེ་རྩོད་ཅིག་ང་ཚོས་དེ་ལ་དེ་བཅུག་ཐུབ་སོང་ཟེར་དགོས་ལོ་ཞིག་རྩོད་པ་རྒྱབ་ཅིག་དེ་ང་ཚོའི་མངོན་འདོད་དེ་བཅུག་ཐུབ་སོང་ཟེར་དེ་རྐང་གཅིག་ཡོད་མ་རེད། རྒྱ་ནག་གི་ངོས་ནས་སྐབས་དེ་དུས་ཀྱི་གྲོས་མཐུན་བཞག་མཁན་གྱི་གྲས་ལ་ཡང། སྐབས་དེ་དུས་ཀྱི་འབའ་པ་ཕུན་ཚོགས་དབང་རྒྱལ་རྒྱ་ནག་གི་སྐད་སྒྱུར་བྱེད་མཁན་དེ་རེད་པ་ཁོ་རང་ཙང་བཙན་གནོན་འོག་གི་ཡིན་པའི་གི་གནས་མང་པོ་ཞིག་འདུག་ཨ་ག་རེ་ཟེར་ན་ཡིན་པའི་དེ་དངོས་དང་བརྒྱུད་ནས་ཐོན་ཡོད་དགོས་རེད་དེ་ག་ནང་བཞིན་ཨ་ལོ་པུ་ཀྲང་གི་ཉིན་ཐོའི་ནང་དེ་ཚོ་ལ་ཅིག་བལྟས་པ་ཡིན་པ་ཡིན་ན་ལ་བཙན་གནོན་གྱི་རྣམ་པ་མང་པོ་བྱུང་བ་རེད་བཙན་གནོན་ཡིན་པའི་བྱས་ཙང་ད་ཕྱོགས་གཉིས་ཆ་གི་ཡིག་ཆ་བསྔོགས་པ་ཡིན་ན་དེ་འདྲ་ཨ་ནི་བཙན་གནོན་ཡིན་པ་དེ་རང་ཤུགས་རེད་ལ་དངོས་དངོས་སྤྱི་བཏང་གི་དངོས་ཡོད་ཀྱི་གནས་ཚུལ་ང་ཚོས་སྐད་ཆ་བཤད་སྟངས་སང་ང་རང་ཚོས་ངོས་ནས་ལྔ་བཅུ་ང་དགུ་བར་དུ་བོད་གཞུང་ཟེར་གྱི་མ་གཏོགས་ས་གནས་སྲིད་གཞུང་ཟེར་གྱི་ཡིག་ངག་གཉིས་ཐོག་ནས

བོད་གཞུང་གི་བཀའ་ཤག་གི་བཀའ་བློན་གཅིག་ཆབ་མདོ་ལ་སྡོད་ཀྱི་ཡོད་རེད་པ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་སྐུ་དུས་ནས་བྱས་རྗེས་འདི་བཀའ་བློན་བླ་མ་བྱམས་པ་བསྟན་དར་ཐོག་མ་ཆབ་མདོ་བཀའ་བློན་བཀའ་བློན་དང་མདོ་སྤྱི་ཆེད་དུ་བསྐོ་འཛུགས་གནང་བཞག་རྒྱུ་སྐུ་ཕྲེང་བཅུ་གསུམ་པས་གནང་བཞག་རྒྱུ་ཐམ་ག་ཞིག་བདེ་སྐྱིད་སྐུ་གཞོན་མ་ལ་ཉེ་དེ་གནང་བཞག་འདུག་བ་འདི་མེད་མདོ་སྤྱི་ཉག་ཉག་རེད་བཀའ་བློན་ལྷན་ཁང་གཅིག་ང་ཚོ་བཀའ་ཤག་ཆུང་ང་ལུགས་ཅིག་མེད་རེད་པ། བྱས་ཙང་འདིའི་ཐམ་ག་དེ་ཡོད་རེད།

ཕ་ཆོས་དེ་ལ་ཐམ་ག་དེ་ལ་ཡོད་རེད་བྱས་ཙང་དེ་སྐབས་དེ་དུས་ཀྱི་གང་ཟག་སྒེར་སོ་སོས་ཀྱི་མ་ཡིན་པ་དེ་གསལ་པོ་ཞེ་པོ་འདུག་ད་དེ་ཚོའི་ངོས་ནས་ད་བཙན་གནོན་དང་བོད་པས་ཀྱི་འདོད་པ་མེད་པ་གྲོས་མཐུན་པ་ཞིག་མ་ཡིན་པ་དེ་དཔང་རྟགས་ལོ་ཅིག་གསལ་པོ་ཞེ་པོ་བྱེད་ཀྱི་འདུག་ལ་སེམས་གོ་བླང། ལོང། ད་ཡིན་ནའི་ད་ལྟ་བར་ལ་རྒྱ་ནག་གཞུང་གིས་དོན་ཚན་བཅུ་བདུན་འདི་མུ་མཐུད་གླེང་བྱས་ཡོད་པ་ཡིན་ནའི་ལས་ཡང་གཞན་དག་མ་བཤད་པར་དོན་ཚན་བཅུ་བདུན་ནང་ལོགས་ལ་བཀོད་པའི་ནང་དོན་འདི་དག་ཨ་ནི་བོད་ནང་ལོགས་ལ་ལག་བསྟར་བྱེད་ཕྱོགས་ཐོག་ལ་ཡིན་པས་ན་ཡང་གནམ་སའི་ཁྱད་པར་ཅིག་གིས་ཕྱིན་བསྡད་པ་ཅིག་གིས་ཆགས་ཀྱི་ཡོད་རེད་ཏག་ཏག་ཡང་གོང་ལ་ནི་དོན་ཚན་བཅུ་བདུན་དེ་བཙན་དབང་འོག་ནས་བཞག་པ་ཅིག་ཏུ་ངོ་སྤྲོད་གནང་སོང་ལ་སྟོབས་ལགས་ད་དེའི་ཚིག་སྦྱོར་དང་དེ་གའི་སྐོར་ལས་རྒྱ་ནག་གི་ནི་དུས་སྟོན་བཞིན་ནི་ཡོད་པ་སུ་གསུང་གིས་ད་རྒྱ་ནག་གི་ཆིངས་ཡིག་དོན་ཚན་བཅུ་བདུན་འདི་བཞག་པའི་རྗེས་ལ་ཡིན་པས་ན་བོད་ཞི་བས་བཅིངས་འགྲོལ་བཏང་པ་ཡིན་ཟེར་ལབ་པ་ཡོད་རེད་བོད་ཞི་བས་བཅིངས་འགྲོལ་ཟེར་ཡག་གི་ཐ་སྙད་འདིའི་ཐོག་ནས་འཛམ་བུ་གླིང་གི་ད་ཡུལ་གྲུ་མང་པོས་དེའི་ཐ་སྙད་དག་རང་ལ་དམིགས་པའི་ཐོག་ནས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་བྱུང་ཡོད་མ་རེད་ལ་རྒྱ་མི་རིགས་རེད་ཐ་ན་བོད་ནང་ལོགས་ལ་ཡིན་ནའི་ལས་ཨ་ནི་བོད་ཞི་བའི་བཅིངས་འགྲོལ་བྱེད་ཆེད་ཡང་བཅིངས་འགྲོལ་ཟེར་ཡག་གི་ཐ་སྙད་དེ་བོད་མི་མང་པོས་ཡང་བློ་འགུག་ཅིག་གི་བྱུང་ཡོད་རེད་བྱས་ཙང་ཐ་སྙད་དེ་འདྲ་ཅིག་གི་ཐོག་ནས་ད་ཡིན་ནའི་ལོ་རྒྱུས་ཀྱི་གནས་ཚུལ་ལ་ཕར་ཕྱི་མིག་བལྟས་པའི་སྐབས་ལ་ཡིན་པས་ན་སྟོབས་ལགས་ཀྱིས་ད་དོན་ཚན་བཅུ་བདུན་གྱི་ཆིངས་ཡིག་འདིའི་རྣམ་པ་ཞུས་ནས་རེད་ད་ད་ལྟ་བར་ལ་མུ་མཐུད་བྱས་བྱས་ནས་འདི་གླེང་བསྡད་ཡ་འདི་གས་ཀྱི་ཐོག་ནས་ཡང་ག་འདིར་ཅིག་གཟིགས་དགོས་ན་ད་ཆིངས་ཡིག་དག་རང་ལ། རེད་སྒྲོལ་དཀར་ལགས་ད་ལྟ་སྒྲོལ་དཀར་ལགས་ཀྱིས་གསུངས་ཟེར་ཞི་བས་བཅིངས་འགྲོལ་བཏང་ཡིན་ཟེར་ཅིག་གནས་ཚུལ་དེ་ལ་བལྟས་ཅིག་ལྟ་ས་ལུགས་ཅིག་ག་རེ་ཡོད་རེད་ཟེར་ན་ཆབ་མདོ་ལ་དྲག་པོ་བྱས་རོ་བ་དེ་ཁོ་རང་ཚོ་ཡང་ཁས་ལེན་དགོས་རེད་དེ་འདྲ། ཡིན་ན་ལྷ་ས་ལ་ཡོང་དུས་སྐབས་སུ་དམག་བརྒྱབ་ཡོད་མ་རུང་བ། ང་ཚོས་ཡང་ཀི་ཀ་དགའ་བསུ་ཞུས་ཡོད་པ་རེད་ཁོ་ཚོས་ཡང་མ་ནི་ཡང་རྔ་རྡུང་དར་ཆ་ཟེར་ནས་རྦད་དེ་གད་མོ་ཚིག་ཚིག་ལ་བྱས་ནས་ཡོང་གི་ཡོད་རུང་བ། བྱས་ཙང་དེ་ལ་བལྟས་ན་ཅིག་ལྟ་ཡས་ལུགས་ཅིག་ཡོད་རེད། ལྟས་ཚོ་ག་རེ་ཟེར་ན་ཞི་བས་ཅིག་བྱས་ཡིན་ཟེར་གྱི་ཡོད་རུང་བ། ད་དེ་གྲོས་མཐུན་དེ་གྲོས་མཐུན་དེ་བཞག་པས་ཀི་དེ་རེད་ད་གྲོས་མཐུན་ཟེར་ནའང་བཙན་གནོན་འོག་ཏུ་བཞག་རེད་ད་ང་ཚོས་བཙན་གནོན་འོག་ཏུ་བཞག་རྒྱུ་དེ་ང་ཚོས་ཀི་ཁས་མ་ལེན་ཀ་མེད་ཆགས་བྱས་ད། ནམ་རིང་སྒྲུང་གི་འཁྱོལ་ཐབས་ལུགས་བྱས་པ། འོ་ད་དེ་འདྲས་ཀི་ཅིག་བསམ་བློ་བཏང་བྱས་མ་བྱས་ཀ་མེད་ལུགས་བྱས་ར་རྒྱུ་མཚན་ག་རེད་ཟེར་ན་གྲོས་མཐུན་དང་པོ་བཞག་དུས་སྐབས་སུ་རྒྱལ་བ་རིན་པོ་ཆེས་མཁྱེན་གྱི་ཡོད་པ་མ་རེད་རྒྱལ་བ་གྲོ་མོ་ལ་ཡོད་དུས་སྐབས་སུ་བཀའ་བློན་ང་ཕོད་དང་ཁོ་ཚོས་ཚང་མས་ནི་ཐོག་མར་ཡར་བཀའ་ཤག་ལ་འབྲེལ་བ་ཡང་བྱས་མི་འདུག་ཨ་ད་ག་རེ་ཟེར་ན་དེ་ཨུ་ཚུགས་རྒྱག་གི་འདུག་བཙན་གནོན་བྱེད་ཀྱི་འདུག་བཙན་གནོན་ཞུ་རྒྱུ་དེ་ང་རང་ཚོས་ཐག་བཅད་བྱས་པ་ན་ཡག་ས་རེད་ཡར་བཀའ་ཤག་དང་རྒྱལ་བ་རིན་པོ་ཆེ་གོང་དུ་ཞུས་པ་ཡིན་ན། སྐུ་ལས་ཁག་རོགས་རེད་གལ་སྲིད་ང་ཚོས་ཀྱི་དེ་ཨུ་ཚུགས་རྒྱབ་རྒྱུ་ཐུབ་པས་ན་ང་ཚོས་ཐུབ་པས་ན་ཅིག་ལབ་ས་ཡོད་ར་བ་ཁོ་ཚོས་ཐག་གཅོད་བྱས་ཤག་ཟེར་ཞིག་བཀའ་ལགས་ཀྱིས་དང་སྤྲད་པའི་དབང་ཚད་ལས་བརྒལ་བྱས་ཁོ་ཚོས་ཐག་གཅོད་བྱས་ཤག་ཟེར་ཞིག་དེ་བྱས་བ་ན་ང་ཚོས་བསྐྱར་ནས་རྩོད་ས་རྒྱབ་ལོགས་ལ་རྩོད་ས་ལུགས་ཅིག་ཡོད་ར་བ་ག་རེ་ཟེར་ན་དེ་ང་ཚོས་ཀྱིས་སྤྲད་རྒྱུ་མེད་བཀའ་ལགས་ཀྱིས་བྱས་ཙང་ཁོ་ཚོས་བསམ་བློ་འདི་འདྲ་ཅིག་བཏང་ཡོད་ས་རེད་མ་ནས་ང་ཕོད་དང་ཁོ་ཚོས་ཀྱིས་བསམ་བློ་ཏན་ཏན་དེ་འདྲ་ཅིག་ནང་ཁུལ་གྱི་གྲོས་བསྡུར་ལ་བསམ་བློ་བྱས་ཅིག་དེ་འདྲ་ཅིག་བཏང་ཤག་ད་ཁོ

པོ་མི་གཤིས་ཀྱི་གནད་དོན་དང། རྒྱལ་ཞེན་གྱི་གནད་དོན་དང་རིགས་ཞེན་གྱི་འགན་འཁུར་གྱི་བསམ་བློ་དང་འབྲེལ་བྱ་རྒྱུ་ཞིག་རེད། ལགས་འོ་ལགས། དེ་འདྲ་ཡིན་དུས་སྐབས་སུ། ཁོ་ཚོས་གི་དགོངས་པ་དེ་འདྲ་ཅིག་ཏན་ཏན་བཞེས་ཤག། དེ་བཞེས་པ་ཡིན་པ་སོང་ཙང་དེ་འདྲ་རྒྱལ་བ་རིན་པོ་ཆེས་ཀྱི་རྗེས་ལ་བཀའ་གནང་ཡས་དེ་ག་རེ་ཟེར། དེ་ང་ཡིས་ཀྱི་ང་ཕོད་ལ་སྤྲད་སྐྱོད་ཀྱི་དབང་ཚད་ལས་བཀའ་ལགས་ཀྱི་དང་བརྒལ་བྱས་གསུང་ཡས་ཀྱི་གསུང་བདེ་བོ་ཡང་ཡོད་རེད་ད་དེ་མ་བྱས་ན་ནི་ཁོ་ཚོ་མར་ཛ་དྲག་པོས་ཀྱི་ང་ཚོས་ཀྱི་ས་མཚམས་ལ

རྒྱལ་བ་རིན་པོ་ཆེས་མཁྱེན་ཡོད་པ་མ་རེད་རྒྱལ་བ་རིན་པོ་ཆེས་རླུང་འཕྲིན་ལས་ཁུངས་ནས་མ་གཏོགས་ང་ཕོད་དང་དེ་ཚོས་ཀྱི་ཡར་སྙན་སེང་ཞུས་ཡོད་མ་རེད། བཅུ་པས་ཀྱི་ཉི་ཤུ་ལྔ་ཡིན་ན་བཅུ་གཅིག་ད་བཅུ་པའི་ནང་ལ་རེད་ཟླ་བ་ལྔ་ཡི་གི་རྗེས་ལ་གཞི་ནས་ང་ཕོད་ཡར་སླེབས་བྱས་ཀྲང་ཅིན་ཝུའུ་དང་དེ་ཚོ་ཡར་སླེབས་ང་ཕོད་ཡར་སླེབས་བྱས་བོད་ལྗོངས་ཚོགས་འདུ་ཆེན་མོ་ཚོགས་བྱས་གཞི་ནས་མར་ཏར་དེ་བཏང་ཡོད་རེད་ཟླ་བ་ལྔ་ཡི་རྗེས་ལ། བྱས་ཙང་ད། དེ་འདྲ་བཏང་ཡོད་དུས་ད་ང་ཚོས་ཀྱི་གྲོས་མཐུན་འདི་ལ་ད་ག་རེ་ཟེར་ན་ད་ཏོག་ཙམ་ནམ་རིང་སྒྲུང་གི་འཁྱོལ་ཐབས་སུ་རེ་ཞིག་ད་ཁས་ལེན་མ་བྱས་ཀ་མེད་ལུགས་ཆགས་བསྡད་རྒྱུ་གི་ཅིག་གནས་སྟངས་བྱས་རོགས་ཨོ་དེ་དེ་ག་རེ་ཟེར་ན་ད་ཁས་ལེན་གྱི་རྣམ་པ་ལུགས་ཅིག་གནང་ཡོད་དེ་ག་བྱས་ད་ཁས་ལེན་ཡིན་ཟེར་ནའང་ད་ཐུན་མོང་གི་ཐོག་ནས་ཅིག་ང་ཚོས་ཅིག་ད་ཅིག་བྱེད་ཀྱི་ཡིན་ཟེར་བྱས་རོགས་ཨོ་དེ་བྱས་བྱས་གནས་དུས་ལུགས་དེ་འདྲ་ཞིག་བྱུང་བསྡད་ཡོད་རེད་དེ་བྱེད་དུས་སྐབས་སུ། རྟགས་ཡིན་པ་ཡིན་ན་ལ་དེ་བྱུང་དུས་སྐབས་སུ་ཨ་ནི་ཡར་ལྷ་ས་ལ་ཡོང་དུས་སྐབས་སུ། ཁ་ཙག་ཙག་བྱས་ནས་ཡོང་བ་དང་ང་ཚོས་དང་ཅིག་ད་འདོད་པ་ཡོད་མེད་ལ་མ་ལྟོས་པའི་ཅིག་རྣམ་འགྱུར་ལུས་ཀྱི་རྟེན་ཞི་བའི་གི་ཐོག་ནས་ཡོང་རྒྱུ་ལུས་ཀྱི་རེད་བ་དེ་ལ་དེ་ཡང་གོ་ཅིག་གནས་ཚུལ་ཅིག་རེད་ཡིན་པ་ཡིན་ན་རྒྱ་མིས་མགོ་སྐོར་ག་རེ་བཏང་ཡོད་རེད་ཟེར་ན་བོད་ཀྱི་ས་ཐོག་ལ་མ་སླེབས་བར་དུ་བོད་ནང་ལ་ག་རེ་རྒྱ་མི་ག་རེ་ཞིག་ཡོང་རེད་ཟེར་ན་ཕྱི་རྒྱལ་བཙན་འཛུལ་བས་བོད་དེ་ཡ་ནི་རྦད་དེ་བཙན་གནོན་འོག་ལ་བཅུག་ཤག་ཟེར་སྐད་ཆ་དེ་བཤད་རེད།

གཅིག་གཉིས་བརྗོད་མ་མཛོད་ཨ་ནི Harrer དང Aufschnaiter ལ་ཉེ་བརྗོད་ཨ་ང་ཚོའི Seven Years in Tibet དེ་ནས་ཨོ་དེ་ཚོ་ཁོ་ཚོ་ག་ཟེར་ན་མི་གཉིས་ཟུ་བརྗོད་ཡོ་ང་ཡོད་དེ་མིན་ཟུ་མདོར་བསྡུས་བཤད་ན་སྐབས་དེ་དུས་ཕྱི་རྒྱལ་བའི་མི། བདུན་ལྷག་དང་ཡོད་ཀྱི་མ་རེད་བྱས་ཙང་ཕྱི་རྒྱལ་བཙན་འཛུལ་ཟེར་གྱི་འདུག་ཁོ་ཚོས་ཁ་གཡར་ས་རེད་མ་ནས་ཐོག་མ་ཡ་ཨུ་ཟུ་སྐྱབས་ཀྱི་འཛུགས་ཡོང་འདུག་ཁོ་ཚོ་ཡ་ཟུ་ཀྱི་ཚང་མ་ས་ཆ་དེ་ལས་དབང་ངེ་ཟེར་ན་འདི་གཅིག་བསྡད་ས་དེ་རག་ཚར་བ་དང་ད་ཁོ་ཚོས་ཕྱི་རྒྱལ་བཙན་འཛུལ་ཟེར་ཏེ་སྐད་ཆ་མེད་དངོས་གནས་ཀྱི་དོན་དམ་པའི་ཁོ་ཚོས་ག་རེ་བྱེད་ག་ཡོང་རྒྱུ་དེ་ཁོ་ཚོས་ཤེས་སླར་བ་ཨ་ནི་ལྷ་ས་ལ་ཡར་སླེབས་བྱས་རྐང་པ་ཚུགས་ཚར་བའི་རྗེས་ལ། ཨ་ནི་དང་པོ་ཕྱི་རྒྱལ་བཙན་འཛུལ་བས་རེད་ལ་ནི་མ་ཚོ་སྐུ་དྲག་དང་དགོན་པ་གྲྭ་ཚང་ཚང་མ་ལུག་གི་ཤུགས་རྒྱ་ཡལ་ལུག་གཞོག་རེད་བ། ད་ཡར་ཆ་ཚང་སླེབས་ཚར་བ་དང་གཞི་ནས་ཁོ་ཚོས་ག་ལབ་རེད་ཟེར་ན་མངའ་བདག་ཆེན་པོ་གསུམ་དེའི་འོག་ལ་ཨ་ནི་ཡར་ལངས་ཞིང་བྲན་ཁྲི་ཚོ་བརྒྱ་ཨ་ནི་དཔེ་དེ་གནས་བསྡད་ཤག་དེ་ཚོ་ཡང་ང་ཚོས་ཡར་ལངས་ཞིང་བྲན་ཁྲི་ཚོ་བརྒྱ་དེ་ཡར་ག་རེ་ཟེར་ན་སྐྱོབ་ག་ཡོང་ཡིན་ཟེར་སྐད་ཆ་དེ་བཤད་རྗེས་གཞི་ནས་ད་ཁོ་ཚོས་ཀྱི་མངོན་འདོད་འཇོག་ར་མདོར་བསྡུས་ནས་བཤད་ན་བོད་གཞུང་གི་ནུས་པ་མེད་དེ་བཏང་ཨེ་བོད་ཀྱི་དགོན་པ་བླ་བྲང་ཁག་གི་ནུས་པ་མེད་བཏང་ཨེ་སྐུ་དྲག་གི་ནུས་པ་མེད་པ་བཏང་ཨེ་ད་དེ་ད་བོད་ཆོལ་ཁ་གསུམ་ཡོངས་ཁོ་རང་ལ་དཔེ་བཞག་ར་ད་འོ་ཏུ་ཟེར་བྱས་རྗེས་ཁོ་ཚོས་ཀྱི་མགོ་སྐོར་བཏང་སྟངས་ལུགས་དེ་ཐུགས་སུ་བཏང་འདུག་དུས་སྐབས་འདིའི་སྐབས་སུ་བོད་པའི་གི་ཅིག་ཆབ་སྲིད་ཀྱི་སྒྲོམ་གཞི་དང་འཛིན་སྐྱོང་གི་སྒྲོམ་གཞི་རྣམས་ལ་སྐྱོན་ཡོད་རེད་ཟེར་ན་སྐྱོན་ཏན་ཏན་ཡོད་རེད་རྒྱ་མི་སླེབས་བྱས་དེའི་ཐོག་ལ་བཟོ་བཅོས་ལུས་བྱས་ཡོད་ར་བྱས་ཡོད་རེད་ཡིན་ན་ཡང་སྐྱོན་ཡོད་བ་དེ་སྐབས་དེ་དུས་རྒྱ་མི་ཀྱི་བཅིངས་འགྲོལ་ཟེར་ན་འདྲ་དེ་བཅོས་སྒྱུར་མ་བྱས་གོང་ལ་ཨ་ནི་བོད་པས་བྱས་ཚར་རེད་བ་ཆིངས་ཡིག་དོན་ཚན་བཅུ་བདུན་ནང་ལ་ཚེ་ས་རང་འཇགས་བཞག་གི་ཡིན་ཟེར་ལབ་ཡོད་རེད། སྐུ་དྲག་གི་ཐོབ་ཐང་དགོན་པའི་གི་ཐོབ་ཐང་རྒྱལ་བ་རིན་པོ་ཆེའི་ཐོབ་ཐང་ཚང་མ་ལོ་རང་འཇགས་རང་འཇགས་རང་འཇགས་ཡོད་ཟེར་ཞོར་མ་རེད་ཡར་སླེབས་ཚར་བ་དང་དེ་ཚོ་ཚང་མ་རང་འཇགས་མ་འཛིན་པའི་ད་མངའ་བདག་ཆེན་པོ་གསུམ་ཟེར་ན་ཨ་ནི་ད་ཁོ་ཚོས་རང་འཇགས་ཡོད་ལབ་ས་ཚང་མ་ལོ་ག་ཟེར་ན་རྡུང་རྡེག་བཏང་ཡག་གི་གཞི་གཙོ་བོ་དེ་ཆགས་དེར་དོན་ཚན་དོན་ཚན་བཅུ་བདུན་ནང་ལ་རྒྱལ་བ་རིན་པོ་ཆེའི་སྐུ་དབང་དང་ཆོས་ཀྱི་དབང་ཆ་དང་དེ་སྲོལ་རྒྱུན་གྱི་ག་རེ་བྱེད་ཀྱི་ཡོད་པ་ཚང་མ་ལོ་དཔེ་དེ་འགྱུར་བ་མེད་རང་འཇགས་ཡིན་ཟེར་ལ་སོགས། ཏཱ་མའི་ཧ་ལམ་དམག་མི་སླེབས་ཡོང་ཡ་ལུགས་ཤིག་མ་གཏོགས་གཞན་པ་ཚང་མ་རང་འཇགས་ཡིན་གདོང་གཏོར་སྤྱི་བཏང་གྲོས་མཐུན་ཁོ་རང་ལ་འགལ་ཟླ་མང་པོ་ཡོད་རེད། དམིགས་ཡུལ་གཙོ་བོ་དེ་ཁོ་རང་ཚོ་ཡ་ཡོང་རྗེས་ལྟ་བ་གཅིག་གྱུར་བཟོ་ཡག་གི་བསམ་བློ་བཏང་ཡག་གི་འབད་བརྩོན་ཐོག་མའི་བྱ་ལས་འདི་འདྲས་ཅིག་བྱས་ཡོད་ས་རེད་བ་ལའང་ལངས། ད་ལྟ་ད་སྟོབས་ལགས་ཀྱིས་ང་ཚོར་ཡང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ཟླ་བ་ལྔ་པའི་ཚེས་ཉི་ཤུ་གསུམ་ཉིན་ཀ་བཞག་པའི་དོན་ཚན་བཅུ་བདུན་གྱི་ཆིངས་ཡིག་འདི་དང་འབྲེལ་ཡོད་ཀྱི་གནས་ཚུལ་ལྟར་ངོ་སྤྲོད་ཞིབ་ཚགས་པོ་ཞིག་རག་ཅིག་གནང་སོང། ཨ་མདོ་ལགས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་གནང་འགྲོགས་ལ། ལོངས། ད་ད་ལྟ་ང་ཚོས་ཡང་ལེ་ཚན་འདི་མཇུག་མ་བསྒྲིལ་གོང་དེར་ཆིངས་ཡིག་དོན་ཚན་བཅུ་བདུན་ཟེར་ཡག་གི་ནང་དོན་ག་རེ་ཡིན་མེད་འདི་ནི་དེ་ངོ་སྤྲོད་གནང་པ་ཅིག་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ཟླ་བ་ལྔ་པའི་ཚེས་ཉེར་གསུམ་ཉིན་པེ་ཅིང་ལ་བརྒྱབ་པའི་གྲོས་ཆོད་དང་པོ་སར། བོད་ཀྱི་མི་དམངས་རྣམས་མཐུན་སྒྲིལ་བྱས་ཏེ་ཕྱི་རྒྱལ་བཙན་དབང་རྒྱལ་ཁབ་ཀྱི་བཙན་ཤུགས་བོད་ནས་མཐར་སྐྲོད་གཏོང་དགོས་ཟེར་འདི་ཡོད་རེད་དོན་ཚན་དང་པོ་དེ་ཡིན་པ་འདྲ། བོད་ཀྱི་མི་དམངས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་མེས་པོའི་རྒྱལ་ཁབ་ཁྱིམ་ཚང་ཆེན་པོའི་ནང་དུ་ལོག་དགོས། གཉིས་པ་མི་དམངས་བཅིངས་འགྲོལ་དམག་བོད་དུ་བསྐྱོད་དེ་རྒྱལ་ཁབ་བརྟན་པོ་སྲུང་རྒྱུ་ལ་བོད་ཀྱི་ས་གནས་སྲིད་གཞུང་ནས་རོགས་རམ་ལྷུར་ལེན་བྱེད་རྒྱུ། གསུམ་པ། ཀྲུང་གོ་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་གུང་ཐུང་ཀང་ལིང་གི་མི་རིགས་སྲིད་ཇུས་གཞིར་བཟུང་སྟེ་ཀྲུང་དབྱང་མི་དམངས་སྲིད་གཞུང་ནས་ཆིག་སྒྲིལ་གྱི་འགོ་ཁྲིད་འོག་བོད་ཀྱི་མི་དམངས་ལ་མི་རིགས་ཀྱི་ས་གནས་རང་སྐྱོང་ལག་ལེན་བྱེད་རྒྱུའི་དབང་ཆ་ཡོད་ས། གུང་ཐུང་ཀང་ལིང་ཟེར་ན་འདི་ནི་རྒྱ་ནག་གཞུང་གི་རྩ་ཁྲིམས་དེའི་མིང་ལ་གུང་ཐུང་ཀང་ལིང་ཟེར་གྱི་ཡོད་པ་རེད། རྒྱ་ནག་གཞུང་གི་རྩ་ཁྲིམས་དང་མཐུན་པའི་ལས་ཀ་བྱེད་རྒྱུ་རེད་ད་དོན་དག་ཨ་ནི། གུང་ཐུང་ཀང་ལིང་གི་མི་རིགས་སྲིད་ཇུས་གཞི་བཟུང་གཞིར་བཟུང་སྟེ་ས་ཀྲུང་དབྱང་མི་དམངས་སྲིད་གཞུང་ནས་ཆིག་སྒྲིལ་གྱི་འགོ་ཁྲིད་འོག་བོད་ཀྱི་མི་དམངས་ལ་མི་རིགས་ཀྱི་ས་གནས་རང་སྐྱོང་ལག་ལེན་བྱེད་རྒྱུའི་དབང་ཆ་ཡོད། བཞི་པ་བོད་ཀྱི་ཆབ་སྲིད་ལམ་ལུགས་ད་མུས་ལ་ཀྲུང་དབྱང་གིས་བསྒྱུར་བཅོས་མི་བྱེད། ཏཱ་ལའི་བླ་མའི་སྔར་ཡོད་གོ་གནས་དང་དབང་ཆ་ཡང་ཀྲུང་དབྱང་ནས་བསྒྱུར་བཅོས་མི་བྱེད། དཔོན་རིགས་མཐོ་དམན་རྣམས་ཀྱང་སྔར་བཞིན་གནས་རྒྱུ། ལྔ་པ། པན་ཆེན་ཨེར་ཏེ་ནིའི་སྔར་ཡོད་གོ་གནས་དང་དབང་ཆ་རང་འཇགས་གནང་དགོས། དྲུག་པ། ཏཱ་ལའི་བླ་མ་དང་པན་ཆེན་ཨེར་ཏེ་ནིའི་སྔར་ཡོད་གོ་གནས་དང་དབང་ཆ་ཞེས། ཏཱ་ལའི་བླ་མ་སྐུ་འཕྲེང་བཅུ་གསུམ་པ་དང་པན་ཆེན་ཨེར་ཏེ་ནི་སྐུ་འཕྲེང་དགུ་པ། མཐུན་པོའི་སྐབས་ཀྱི་གོ་གནས་དང་དབང་ཆ། པན་ཆེན་དགུ་པ་ཟེར་བརྒྱབ་ཡོད་རེད། ང་ཚོས་བོད་གཞུང་གི་བརྩི་ཡག་དེ་པན་ཆེན་བདུན་པ་རེད། བརྩི་གི་ཡོད་རེད་དེ་རྒྱ་མིས་དགུ་པ་ཟེར་ཡག་དེ་བཀྲ་ཤིས་ལྷུན་པོའི་ལབ་སྟངས་དེ་རེད། མཁས་གྲུབ་དགེ་ལེགས་དཔལ་བཟང་ནི་པན་ཆེན་སྐུ་འཕྲེང་དང་པོ་དེ་བརྩི་གི་འདུག་གཉིས་པ་དེ་བསོད་ནམས་ཕྱོགས་ཀྱི་གླང་པོ་ཟེར་མཁན་དེ་རེད། གཉིས་པ། གསུམ་པ་དེ་དབེན་ས་པ་བློ་བཟང་དོན་གྲུབ་རེད། བཞི་པ་དེ་པན་ཆེན་བློ་བཟང་ཆོས་རྒྱན། ལྔ་པ་དེ་ཨ་ནི་པན་ཆེན་བློ་བཟང་ཡེ་ཤེས། ཨ་ནི་དྲུག་པ་དེ་པན་ཆེན་བློ་བཟང་བསྟན་པའི་ཉི་མ། བདུན་པ་དེ་པན་ཆེན་བསྟན་པའི་དབང་ཕྱུག། བརྒྱད་པ་དེ་པན་ཆེན་ཆོས་ཀྱི་ཉི་མ། དགུ་པ་དེ་པན་ཆེན་འདི་རེད་ད་ལྟའི་པན་ཆེན་འདི་རེད་བྱས་ཙང་རྒྱ་མིའི་བརྩི་སྟངས་འདི་རེད་ང་ཚོས་དབེན་ས་པ་བློ་བཟང་དོན་གྲུབ་ནས་མ་གཏོགས་བརྩི་གི་ཡོད་མ་རེད་དེ་གཉིས་བར་ཁྱད་པར་ཡོད་པ་དེ་ང་ཚོས་བདུན་པ་བརྩི་གི་རེད་ཁོང་ཚོས་དགུ་པ་བརྩི་གི་རེད། ཨེར་ཏེ་ནི་དགུ་པ། མཐུན་པོའི་སྐབས་ཀྱི་གོ་གནས་དང་དབང་ཆ། བདུན་པ་ཀྲུང་གོའི་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་གུང་ཐུང་ཀང་ལིང་ནང་ཐག་བཅད་པའི་ཆོས་ལུགས་ལ་དད་པ་རང་མོས་བྱས་ཆོག་པའི་སྲིད་བྱུས་ལ་ལག་ལེན་བྱས་ཏེ་བོད་མི་དམངས་ཀྱི་ཆོས་ལུགས་ལ་དད་པ་དང་ཡུལ་གྱི་གོམས་པའི་གཤིས་ལུགས

སྐད་ཆ་དང་ཡི་གེ། སློབ་གྲྭའི་སློབ་སྦྱོང་བཅས་གོང་འཕེལ་དུ་གཏོང་རྒྱུ། བཅུ་པ་བོད་ཀྱི་གནས་ཚུལ་དངོས་ཡོད་གཞིར་བཟུང་སྟེ་རིམ་གྱིས་བོད་ཀྱི་སོ་ནམ་དང་འབྲོག་ལས་བཟོ་རིགས་ཚོང་ལས་རྣམས་གོང་འཕེལ་དུ་བཏང་ནས་མི་དམངས་ཀྱི་ལྟོ་གོས་སོགས་ཇེ་ལེགས་སུ་གཏོང་རྒྱུ། བཅུ་གཅིག་པ་བོད་ཀྱི་ལམ་ལུགས་སྣ་ཚོགས་ལེགས་བཅོས་བྱེད་རྒྱུའི་སྐོར་ལ་ཀྲུང་དབྱང་ནས་བཙན་ཤེད་མི་བྱེད་པར་བོད་ཀྱི་ས་གནས་སྲིད་གཞུང་རང་ནས་ལེགས་བཅོས་བྱེད་རྒྱུ་དང། མི་དམངས་ནས་ལེགས་བཅོས་བྱེད་དགོས་ཞུ་དུས་བོད་ཀྱི་འགོ་ཁྲིད་རྣམས་ནས་འགོ་བྱེད་རྣམས་ནས་གྲོས་བསྡུར་གྱི་ཐབས་ཤེས་ལ་བརྟེན་ནས་ཐག་གཅོད་བྱེད་རྒྱུ། བཅུ་གཉིས་པ། སྔར་ཕན་གྱི་ཕྱི་རྒྱལ་བཙན་དབང་རྒྱལ་ཁབ་དང་གོ་མིན་ཏང་ལ་ཉེ་འབྲེལ་བྱེད་པའི་དཔོན་རིགས་ནས་ཕྱི་རྒྱལ་བཙན་དབང་རྒྱལ་ཁབ་དང་གོ་མིན་ཏང་ལ་འབྲེལ་ཐག་མཐར་ཕྱིན་པ་བཅད་དེ་ད་ཕྱིན་ངོ་ལོག་སྐྱོན་གནོད་མ་བྱས་ན་ལས་ཚན་རང་འཇགས་བྱས་ཆོག་པས་སྔོན་བྱས་ལ་རྩད་གཅོད་མི་བྱེད། བཅུ་གསུམ་པ་བོད་བསྐྱོད་མི་དམངས་བཅིངས་འགྲོལ་དམག་གིས་གོང་གསལ་དོན་ཚན་རྣམས་སྲིད་ཇུས་ལ་སྲུང་བརྩི་བྱེད་རྒྱུ་མ་ཟད། ཉོ་ཚོང་དྲང་གཞག་མི་དམངས་ཀྱི་ཁབ་སྐུད་ཙམ་ཡང་གང་བྱུང་མི་ལེན། བཅུ་བཞི་པ་ཀྲུང་དབྱང་མི་དམངས་སྲིད་གཞུང་ནས་བོད་ཀྱི་ས་གནས་སུ་བྱུང་བའི་ཕྱི་འབྲེལ་གྱི་ལས་དོན་མཐའ་དག་གཅིག་སྒྲིལ་གྱི་སྒོ་ནས་བྱེད་རྒྱུ་དང། འདྲ་མཉམ་གཉིས་ཕན། ཕན་ཚུན་མངའ་ཁུལ་དང་རང་བཙན་གྱི་དབང་ཆ་ལ་བརྩི་འཇོག་ཐོག་ཉེ་འདབས་རྒྱལ་ཁབ་དང་ཞི་མཐུན་གནས་རྒྱུ། དྲང་བདེན་གྱི་ཚོང་ལས་འཛུགས་རྒྱུ་གོང་འཕེལ་དུ་གཏོང་རྒྱུ་དང་བཅོ་ལྔ་པ་གྲོས་མཐུན་དེ་ཉིད་ལག་ལེན་དུ་བསྟར་བའི་འགན་ལེན་ཀྲུང་དབྱང་མི་དམངས་སྲིད་གཞུང་ནས་བོད་ལ་དམག་སྲིད་ཨུ་ཡོན་ལྷན་ཁང་དང་ས་གནས་དམག་ཁག་གི་དམག་སྤྱི་ཁང་འཛུགས་རྒྱུ་དང། ཀྲུང་དབྱང་ནས་བཏང་བའི་ལས་བྱེད་མ་ཚད་བོད་ཁུལ་གྱི་ལས་བྱེད་པ་ཡང་གང་མང་རུབ་སྟེ་ལས་ཀ་བྱེད་རྒྱུ། དམག་སྲིད་ཨུ་ཡོན་ཁང་ནང་འགྲོ་མི་རྣམས་བོད་ཀྱི་ས་གནས་སྲིད་གཞུང་དང་ཡུལ་ཕྱོགས་སོ་སོའི་དགོན་པ་གཙོ་ཆེ་བཅས་ནས་རྒྱལ་ཁབ་ལ་ཤ་ཞེན་ཡོད་པ་ཀྲུང་དབྱང་ནས་ཀྲུང་དབྱང་མི་དམངས་སྲིད་གཞུང་ནས་བསྐོས་པའི་འཐུས་མི་དང་གནད་ཡོད་ཕྱོགས་ཚང་མ་མཉམ་གྲོས་ཐོག་ནས་མིང་ཐོ་ཕུལ་ཏེ་ཀྲུང་དབྱང་མི་དམངས་སྲིད་གཞུང་ལ་གོ་སྐལ་བསྐོ་གཞག་གནང་བ་ཞུ་རྒྱུ། བཅུ་དྲུག་པ་དམག་སྲིད་ཨུ་ཡོན་ལྷན་ཁང་དང་ས་གནས་དམག་སྤྱི་ཁང་དང་བོད་བསྐྱོད་མི་དམངས་བཅིངས་འགྲོལ་དམག་བཅས་ཀྱི་འགྲོ་སོང་ཀྲུང་དབྱང་མི་དམངས་སྲིད་གཞུང་ནས་གཏོང་རྒྱུ། བོད་ཀྱི་ས་གནས་སྲིད་གཞུང་ནས་མི་དམངས་བཅིངས་འགྲོལ་དམག་ལ་འབྲུ་དང། གཞན་ཡང་ཉེར་མཁོ་བསྒྲུབ་རྒྱུ་སྐྱེལ་འདྲེན་བཅས་ལ་རོགས་རམ་བྱེད་རྒྱུ། བཅུ་བདུན་པ་གྲོས་མཐུན་དེ་ཉིད་མིང་རྟགས་བཀོད་འཕྲལ་རྩ་བར་བཟུང་སྟེ་ལག་ལེན་བྱེད་རྒྱུ། ཀྲུང་དབྱང་མི་དམངས་སྲིད་གཞུང་གི་འཐུས་མི་དབང་ཆ་ཚང་མ་ཡོད་པའི་གཙོ་བོ་འཐུས་མི་ལི་ཝེ་ཧན་ལི་ཝེ་ཧན་དང། འཐུས་མི་ཀྲང་ཅིང་ཝུ་ཀྲང་གོ་ཧྭ་དང་སུན་ཀྲི་ཡོན་དང། བོད་ས་གནས་སྲིད་གཞུང་གི་འཐུས་མི་དབང་ཆ་ཚང་མ་ཡོད་པ་གཙོ་བོ་འཐུས་མི་ང་ཕོད་ངག་དབང་འཇིགས་མེད། འཐུས་མི་ཁེ་སྨད་བསོད་ནམས་དབང་འདུས་ཐུབ་བསྟན་བསྟན་དར་ཐུབ་བསྟན་ལེགས་སྨོན་བསམ་ཕོ་བསྟན་འཛིན་དོན་གྲུབ་ཅེས་གསལ་བའི་གྲོས་ཆོད་ཅིག་བརྒྱབ་ཡོད་པ་རེད། འོ་ད་དེ་རིང་གི་ལེ་ཚན་འདི་ད་ག་ཚམ་བཤད་ཀྱི་ཡིན་གསན་མཁན་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།